ཨ་མི་རི་ཀའི་རྒྱལ་ས་ཝཱ་ཤིང་ཏོན་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས། དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་བཞི་བཅུ་ཞེ་དགུ། རབ་གནས་ཆུ་སྟག་ལོའི་བོད་ཟླ་བཅུ་གཅིག་པའི་ཚེས་ཉི་ཤུ་གཉིས་དང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་ཕྱི་ཟླ་དང་པོའི་ཚེས་བཅུ་བཞི། རེས་གཟའ་སྤེན་པའི་སྔ་དྲོའི་ལས་རིམ་འདི་འགོ་འཛུགས་ཞུ་གི་ཡིན། དེ་རིང་གི་ལས་རིམ་འདི་བཞིན་གོ་སྒྲིག་གནང་མཁན་གཡུ་སྒྲོན་ལགས་དང། ལས་རིམ་ངོ་སྤྲོད་དང་གསར་འགྱུར་ཁག་ཕབ་བསྒྱུར་གྱིས་སྙན་སྒྲོན་ཞུ་མཁན་གུས་པ་ཚེ་དབང་དངོས་གྲུབ་བཅས། ང་ཚོ་ཐུན་མོང་ནས་གསན་མཁན་རྣམ་པ་ལྷན་རྒྱས་ལ་མཛའ་བརྩེའི་འཚམས་འདྲི་ཞུས་པ་དང་སྦྲགས། ཐེངས་འདིའི་ལས་རིམ་ཁག་གཤམ་ལ་རིམ་པས་སྙན་སྒྲོན་ཞུ་གི་ཡིན། ཐེངས་འདིའི་ལས་རིམ་ཁག་གི་ཐོག་མར་རྒྱ་ནག་གཞུང་གིས་བོད་མི་ཚོར་རྒྱ་སྐད་ཁོ་ན་སྦྱོང་དགོས་པའི་ལས་གཞི་ཤུགས་ཆེ་རུ་གཏོང་བཞིན་པ་དེ་བོད་དོན་འཐབ་རྩོད་ཀྱི་ཁྲོད་གདོང་ལེན་དགོས་པའི་གནད་དོན་ཛ་དྲག་ཤོས་ཤིག་ཡིན་པ། ཉམས་ཞིབ་པ་ཚོས་བརྗོད་བཞིན་ཡིན་པ་སོགས་ཐེངས་འདིའི་གལ་ཆེའི་གསར་འགྱུར་ཁག་དང། ཉེ་ཆར་ཨ་མི་རི་ཀ་ནང་བཙན་བྱོལ་དུ་འབྱོར་བའི་རྒྱ་རིགས་ཨར་ལས་འཆར་འགོད་པ་ཡུས་ཁྲི་ལགས་ཀྱིས་རྒྱུན་རིང་བོད་ཀྱི་དངོས་ཡོད་གནས་སྟངས་པར་དུ་བླངས་པ་ཁག་ཅིག་ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་དུ་རྟེན་གཞི་བྱས་པའི་དོན་གཅོད་ལས་ཁང་དུ་འགྲེམས་སྤེལ་གནང་ཡོད་པའི་སྐོར་སྙན་སྒྲོན་ཞུ་རྒྱུ་དང། སྐབས་བཅུ་གཉིས་པའི་བོད་རང་སྐྱོང་མི་རིགས་འཐུས་མི་ཚོགས་ཆེན་ནང་མི་རིགས་མཐུན་སྒྲིལ་ཡར་ཐོན་སློབ་གསོ་གཏིང་ཟབ་སྤེལ་དགོས་ཞེས་བརྗོད་པ་དེ་ནི་བོད་ནང་ངོ་རྒོལ་རིགས་འགོག་ཐབས་ཆེད་དུ་ཡིན་པ་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་འགན་འཛིན་ཟླ་བ་ཚེ་རིང་ལགས་ཀྱིས་འགྲེལ་བརྗོད་གནང་ཡོད་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་སྙན་སྒྲོན་ཞུ་རྒྱུ་དང། གསར་འགྱུར་དང་འབྲེལ་བའི་ལེ་ཚན་ནང། རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་དང་སུའི་ཌེན་བོད་ཀྱི་རྒྱབ་སྐྱོར་ཚོགས་པ་གཉིས་ཟུང་འབྲེལ་གྱི་སྒོ་ནས་སུའི་ཌེན་གཞུང་གིས་ཡུ་རོབ་མཐུན་ཚོགས་ཀྱི་གཙོ་འཛིན་ཐུགས་འགན་བཞེས་པའི་རིང་ལ་བོད་རྒྱའི་དཀའ་རྙོག་སེལ་ཐབས་སུ་ཐུགས་འགན་ཆེན་པོ་བཞེས་དགོས་པའི་སྙན་ཞུ་ཞིག་ཕུལ་ཡོད་པའི་སྐོར་གནས་ཚུལ་ཕྱོགས་སྒྲིག་ཞུས་པ་ཞིག་སྙན་སྒྲོན་ཞུ་རྒྱུ་དང། མཇུག་ཏུ་གླེང་མོལ་གྱི་ལེ་ཚན་བཅས་གསར་འགྱུར་དང་ལས་རིམ་གཞན་ཁག་གི་རྗེས་སུ་རིམ་པས་གསན་གནང་གི་རེད། རྒྱ་ནག་གཞུང་གིས་བོད་མི་ཚོར། རྒྱ་སྐད་ཁོ་ན་སྦྱོང་དགོས་པའི་ལས་གཞི་ཤུགས་ཆེ་རུ་གཏོང་བཞིན་པ་དེ་བོད་དོན་འཐབ་རྩོད་ཀྱི་ཁྲོད་གདོང་ལེན་དགོས་པའི་གནད་དོན་ཛ་དྲག་ཤོས་ཤིག་ཡིན་པ་ཉམས་ཞིབ་པས་གསུངས་ཡོད་པའི་སྐོར་ལ་འདི་གའི་གསར་འགོད་པ་སངས་རྒྱས་དཀོན་མཆོག་ལགས་ཀྱིས་བཏང་བའི་གནས་ཚུལ་དེ་བསྐྱར་དུ་གསན་རོགས་གནང། རྒྱ་ནག་གཞུང་གིས་བོད་མི་ཚོར་རྒྱ་སྐད་ཁོ་ན་སྦྱོང་སྤྱོད་ཀྱི་ལས་གཞི་ཤུགས་ཆེ་རུ་གཏོང་བཞིན་པ་དེ་བོད་དོན་འཐབ་རྩོད་ཁྲོད་གདོང་ལེན་དགོས་པའི་གནད་དོན་ཛ་དྲག་ཤོས་ཤིག་ཡིན་པ་ཉམས་ཞིབ་པས་བརྗོད་སོང། ཕྱི་ཟླ་དང་པོའི་ཚེས་བཅུ་གཉིས་ཉིན་རྒྱ་ནག་གཞུང་འབྲེལ་གྱི་བཀོད་སྒྲིག་དང། རྒྱབ་སྐྱོར་འོག་ཏུ་རྒྱ་ནག་སི་ཁྲོན་ཞིང་ཆེན་ཀྲུང་ཧྭ་ལས་རིགས་སློབ་གསོ་ཁང་དང་སི་ཁྲོན་ཞིང་ཆེན་མི་རིགས་དཔེ་སྐྲུན་ཁང་གཉིས་ནས་ཆེད་དུ་བོད་ནང་གི་རོང་འབྲོག་མང་ཚོགས་དཀྱུས་མ་ཚོར་དམིགས་ནས་རྒྱལ་ཁབ་སྤྱི་སྐད་སློབ་གསོ་སྦྱོང་དེབ་དང་ཁྲིད་སྟོན་ཀློག་དེབ་བཅས་གཞི་རིམ་མང་ཚོགས་ལ་རྒྱ་སྐད་ཁོ་ན་སྦྱོང་སྤྱོད་ཀྱི་སློབ་དེབ་འགྲེམས་སྤེལ་ཚོགས་འདུ་ཟེར་བ་ཞིག་འཚོགས་ཡོད་པ་དང། ཏཱ་ལའི་བླ་མ་མཐོ་རིམ་སློབ་གཉེར་ཁང་གི་རྩོམ་རིག་སློབ་དཔོན་ཨ་འབྲུག་དཀོན་མཆོག་ལགས་ནས། རྒྱ་ནག་གཞུང་གིས་བོད་ནང་གི་རྒྱ་སྐད་སློབ་གསོ་ཤུགས་ཆེར་བཏང་སྟེ་བོད་ཀྱི་སྤྱི་ཚོགས་ཀྱི་སྒྲོམ་གཞི་དང་བསམ་བློའི་རིག་གཞུང་གི་སྒྲོམ་གཞིར་འགྱུར་བཅོས་གཏོང་ཐབས་བྱེད་བཞིན་ཡོད་པ་དེ་བོད་ཀྱི་འཐབ་རྩོད་ཁྲོད་དུ་གདོང་ལེན་བྱེད་དགོས་པའི་གནད་དོན་ཛ་དྲག་པོ་ཞིག་ཡིན་པ་འགྲེལ་བརྗོད་གནང་གི་འདུག། ད་སྤྱི་ཚོགས་དང་ད་ག་ནང་བཞིན་གྱི་རིག་གཞུང་དང་བསམ་བློའི་སྒྲོམ་གཞི་ལ་ཨ་ནི་གཏོར་བཅོམ་འདྲ་བོ་དང་དེའི་རྒྱུན་འདྲ་བོ་གཅོད་དགོས་ཀྱི་ཡོད་ན། ངེས་པར་དུ་བོད་ཀྱི་སྐད་ཡིག་གི་རྒྱུན་དེ་གཅོད་དགོས་ཡོད་པ་དེ་ཁོང་ཚོས་ཤེས་རྟོགས་དང་ཡང་ན་ངོས་འཛིན་ཟབ་མོ་བྱས་ནས་གཏིང་གནག་པོའི་སྲིད་ཇུས་འདི་འདྲ་ཅིག་ཆགས་བསྡད་ཡོད་རེད། རྒྱ་ནག་གཞུང་འབྲེལ་གྱི་རྒྱ་སྐད་སློབ་དེབ་འགྲེམས་སྤེལ་ཚོགས་འདུ་དེའི་སྟེང་སི་ཁྲོན་ཞིང་ཆེན་ཀྲུང་ཧྭ་ལས་རིགས་སློབ་གསོ་ཁང་གི་འགན་འཛིན་ཝང་ཞོ་ཆང་ཟེར་བས་རྒྱ་སྐད་སློབ་དེབ་དེ་དག་ནི་བོད་རང་སྐྱོང་ལྗོངས་གཙོས་བོད་འབྲེལ་ཞིང་ཆེན་བཞིའི་ནང་གི་བོད་རིགས་ཚོར་ཆེད་སྒྲིག་དམིགས་པ་ཞིག་ཡིན་པ་དང་རྒྱ་སྐད་སློབ་གསོ་གཙོ་འདོན་དགོས་པ་ནི་ཞི་ཅིན་ཕིན་གྱི་དགོངས་པ་གལ་ཆེན་ཞིག་ཡིན་པས་རྒྱ་སྐད་སློབ་དེབ་དེ་དག་བརྒྱུད་བོད་འབྲེལ་ཁུལ་དང་རྫོང་རིམ་པའི་རོང་འབྲོག་མང་ཚོགས་ཀྱིས་སྲིད་གཞུང་གི་ཆབ་སྲིད་དྲིལ་བསྒྲགས་སྟབས་བདེའི་ངང་ཤེས་ཐུབ་སྐོར་སོགས་བརྗོད་ཡོད་པ་དང། བོད་གནས་ལྟ་ཞིབ་ཁང་གི་ཉམས་ཞིབ་པ་པད་མ་རྒྱལ་ལགས་ནས། རྒྱ་ནག་གཞུང་གིས་འདས་པའི་ལོ་ཤས་ནས་བཟུང་བོད་ནང་གི་དགོན་སྡེ་ཁག་དང་སློབ་གྲྭ་ཁག་ཏུ་རྒྱ་སྐད་སློབ་གསོ་ཤུགས་ཆེར་སྤེལ་འགོ་ཚུགས་ཡོད་པ་བཞིན། ད་ལྟའི་ཆར་གཞི་རིམ་མང་ཚོགས་ཁྲོད་སྲིད་བྱུས་དེ་དག་སྤེལ་བཞིན་པ་ནི་གནས་སྟངས་ཛ་དྲག་པོ་ཞིག་ཆགས་ཀྱི་ཡོད་སྐོར་འགྲེལ་བརྗོད་གནང་གི་འདུག། ད་ལོ་གཉིས་གསུམ་ཞིག་གི་ད་སློབ་མ་གི་ད་སློབ་ཁྲིད་ད་ག་ནང་བཞིན་གྱི་སློབ་གསོ་གི་ད་སྲིད་ཇུས་ཡིན་ན་ཆོག་གི་གནས་སྟངས་འདི་སྡུག་རུ་སོང་ཡོད་པ་མ་གཏོགས་ཡག་རུ་གཏན་ནས་སོང་ཡོད་མ་རེད། རྒྱ་ནག་གཞུང་གིས་ཐེངས་འདིར་འགྲེམས་སྤེལ་བྱས་པའི་རྒྱ་སྐད་སློབ་དེབ་དེ་རིགས་གསུམ་དུ་དབྱེ་ཡོད་པ་དང་དེ་དག་གི་ཁྲོད་དུ་རྒྱ་ནག་དམར་ཤོག་ཚོགས་པའི་ཏང་གི་ལོ་རྒྱུས་དང་ཁྲིམས་ལུགས་རྩ་དོན། རྒྱ་ནག་གཞུང་འབྲེལ་སྲིད་བྱུས་དྲིལ་བསྒྲགས་བྱེད་ཐབས་རྒྱ་ཆེའི་རོང་འབྲོག་མང་ཚོགས་ཀྱི་སྐབས་འཕྲལ་གནད་དོན་སོགས་ཡོད་སྐོར་བརྗོད་ཡོད་ན་ཡང་ཕྱི་ཟླ་དང་པོའི་ཚེས་བཅུ་གཉིས་ཉིན་ཨ་རིར་རྟེན་གཞི་བྱས་པའི་འགྲོ་བ་མིའི་ཐོབ་ཐང་ལྟ་ཞིབ་ཚོགས་པས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྙན་ཐོའི་ནང་རྒྱ་ནག་གཞུང་གིས་བོད་ཆོལ་ཁ་གསུམ་གྱི་ས་གནས་གང་སར་གཞི་རིམ་སློབ་གྲྭ་ཁག་གི་ནང་བོད་ཡིག་རྩ་མེད་གཏོང་བཞིན་པ་དང་ཁྲིམས་ལ་བཙན་གྱིས་བརྩི་བཀུར་བྱེད་དགོས་པའི་སློབ་གསོ་སྤེལ་བ་སོགས་བྱེད་བཞིན་ཡོད་པ་འགྲེལ་བརྗོད་གནང་ཡོད་པ་རེད། རྒྱ་ནག་གཞུང་འབྲེལ་ངོས་ནས་ཞི་ཅིན་ཕིན་གྱི་དགོངས་དོན་ཡིན་སྐོར་བརྗོད་དེ་ཕྱི་ལོ་ཉིས་སྟོང་ཉི་ཤུ་ལོ་ནས་བཟུང་བོད་ནང་གི་སློབ་གྲྭ་དང་དགོན་སྡེ་ཁག་ཏུ་རྒྱ་སྒྱུར་སློབ་གསོ་ཤུགས་ཆེར་སྤེལ་འགོ་ཚུགས་ཡོད་པ་རེད་ལ་རྒྱ་ནག་གཞུང་གིས་སྲིད་བྱུས་དེ་ཀྲུང་ཧྭ་མི་རིགས་ཟེར་བའི་གོང་བུ་གཅིག་སྒྲིལ་གཙོས་མི་རིགས་ས་གནས་ཁག་གི་སློབ་གསོ་རྗེས་ལུས་མི་ཡོང་ཆེད་ཡིན་སྐོར་བརྗོད་ནས་བོད་ནང་གི་རྒྱ་སྒྱུར་སློབ་གསོ་དང་ལེན་མི་བྱེད་མཁན་ཚོར་ནག་ཉེས་འདྲ་མིན་འོག་འཛིན་བཟུང་དང་ཁྲིམས་ཆད་གཏོང་བ་སོགས་བྱས་ཡོད་པ་རེད་ལ། དཔེར་ན་བོད་ནང་གི་སེང་ཕྲུག་སྟག་རྩེའི་སློབ་གྲྭ་གཙོས་སྒེར་གཉེར་སློབ་གྲྭ་ཁག་སྒོ་བརྒྱབ་པ་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོའི་ཕྱི་ཟླ་བརྒྱད་པའི་ཚེས་ཉི་ཤུ་རྩ་བཞི་ཉིན་རྔ་བ་ཕྱོགས་ནས་བོད་རིགས་ན་གཞོན་སློབ་མ་ཤེས་རབ་རྡོ་རྗེ་ཡིས་རྒྱ་ནག་གཞུང་གི་ཡུལ་ཕྱོགས་དེར་རྒྱ་ཡིག་གཙོ་ཁྲིད་སློབ་གསོའི་ཚོགས་འདུ་ལ་མ་བཅར་བས་འཛིན་བཟུང་དང་མགོ་ལོག་དར་ལག་རྫོང་ནས་བོད་མི་གཞོན་སྐྱེས་མགུར་གྲགས་དང་གཡང་རིས་གཉིས་ནས་རྒྱ་སྒྱུར་སློབ་གསོར་ངོ་རྒོལ་བྱས་རྐྱེན་འཛིན་བཟུང་བཀག་ཉར་བྱས་པ་མ་ཟད། བོད་རིགས་དགེ་རྒན་རིན་ཆེན་སྐྱིད་འཛིན་བཟུང་གིས་ཡུན་རིང་བཀག་ཉར་བྱས་པ་སོགས་ཀྱི་གནས་ཚུལ་ཐོན་ཡོད་པ་རེད། ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་སངས་རྒྱས་དཀོན་མཆོག་གིས་གཞིས་སྒར་རྡ་རམ་ས་ལ་ནས། ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་གསན་རོགས་གནང། བོད་མིའི་སྒྲིག་འཛུགས་ཀྱི་ཆོས་རིག་ལས་ཁུངས་ནས་གྲངས་འཛིན་དཔེ་མཛོད་ལས་འཆར་གྱི་སྔོན་འགྲོའི་ཚོགས་འདུ་ཞིག་ཁ་ས་སྐོང་ཚོགས་གནང་བཞག་དེ་ཡང་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ནང་གནས་ཚུལ་སྤེལ་བའི་ནང་ཁ་ས་ཆོས་རིག་ལས་ཁུངས་ཀྱི་ཚོགས་ཁང་དུ་སྲིད་སྐྱོང་དང་ཆོས་རིག་བཀའ་བློན་གཅིག་ལྕོགས་སྤེན་པ་ཚེ་རིང་མཆོག་དབུ་བཞུགས་ཐོག་བོད་ཀྱི་གནའ་བོའི་ཡིག་ཚགས་རྣམས་གྲངས་འཛིན་དཔེ་མཛོད་ཀྱི་རྣམ་པར་བསྐྲུན་འཆར་ཡོད་པའི་སྐོར་སྔོན་འགྲོའི་ཚོགས་འདུ་ཞིག་སྐོང་ཚོགས་གནང་བཞག་ལྷན་ཚོགས་ཐོག་སྲིད་སྐྱོང་མཆོག་གིས་བོད་ཀྱི་རིན་ཐང་བྲལ་བའི་གནའ་བོའི་ཡིག་ཆ་རྣམས་དུས་ཀྱི་འགྱུར་འགྲོས་དང་བསྟུན་ཏེ་འཇིག་རྟེན་མ་སྟོང་བར་དུ་ཉར་ཚགས་ཐུབ་ཆེད་གྲངས་འཛིན་དཔེ་མཛོད་གལ་གནད་ཆེན་པོ་ཆགས་ཡོད་པ་དང། རིང་མིན་རྒྱ་བལ་འབྲུག་གསུམ་ནང་ཡོད་པའི་དཔེ་མཛོད་ཆེ་ཁག་དང་མཉམ་རུབ་ཞུས་ཏེ་ཡིག་ཚགས་གྲངས་མཛོད་ནང་བླུག་རྒྱུའི་ལས་འཆར་དང། དེ་ལས་འཕྲོས་ཏེ་ད་བར་ཡིག་ཆ་ཇི་ཙམ་གྲངས་མཛོད་ནང་བླུགས་ཡོད་མེད་རྟོག་ཞིབ་ཀྱིས་ལས་དོན་ཉིས་བརྩེགས་མ་འགྱུར་བ་བྱ་དགོས་པའི་སྐོར་ལམ་སྟོན་གནང་འདུག་ལ། དེ་བཞིན་མ་འོངས་པར་རྒྱ་བལ་འབྲུག་གསུམ་ནང་ཡོད་པའི་དཔེ་མཛོད་ཆེ་ཁག་དང་ལྷན་དུ་ལྷན་འཛོམས་གནང་ནས་ཚོགས་འདུ་རྒྱས་པ་ཞིག་སྐོང་ཚོགས་གནང་སྟེ་དེ་འབྲེལ་ལས་དོན་གནང་ཕྱོགས་ཇི་དགེའི་ཐད་བགྲོ་གླེང་གནང་འཆར་ཡོད་པ་ཡང་འགྲེལ་བརྗོད་གནང་བཞག་ཐེངས་འདིའི་གྲངས་འཛིན་དཔེ་མཛོད་ཀྱི་ལས་འཆར་ཚོགས་འདུ་དེའི་ནང། ཆོས་རིག་དྲུང་ཆེ་འཆི་མེད་ཚེ་དབྱངས་ལགས་དང་ཆོས་རིག་དྲུང་འཕར་བདུད་འདུལ་རྡོ་རྗེ་ལགས། བོད་ཀྱི་དཔེ་མཛོད་ཁང་གི་འགན་འཛིན་དགེ་བཤེས་ལྷག་རྡོར་ལགས། འགྲོ་ཕན་སྨན་རྩིས་ཁང་གི་འགན་འཛིན་ཐུབ་བསྟན་ཚེ་རིང་ལགས་སྨོན་ལམ་བོད་ཀྱི་བརྡ་འཕྲིན་ཞིབ་འཇུག་ཁང་གི་འགན་འཛིན་དགེ་བཤེས་བློ་བཟང་སྨོན་ལམ་ལགས་བཅས་ཀྱིས་གཙོས་ལས་གཞི་དང་འབྲེལ་བའི་བཞུགས་སྒར་རྡ་རམ་ས་ལ་ཁུལ་གྱི་དཔེ་མཛོད་དང་ཚོགས་སྡེ་ཁག་གི་འགན་འཛིན་དང་སྐུ་ཚབ་རྣམས་ནས་མཉམ་ཞུགས་གནང་ཡོད་པ་དང། མ་འོངས་པར་རྒྱ་བལ་འབྲུག་གསུམ་ནང་གི་དཔེ་མཛོད་ཆེ་གྲས་དང་ལྷན་དུ་ཚོགས་འདུ་རྒྱས་འཛོམས་ཤིག་སྐོང་ཚོགས་གནང་སྟེ་གྲངས་འཛིན་དཔེ་མཛོད་ཀྱི་ལས་འཆར་སྐོར་བགྲོ་གླེང་རྒྱས་པ་ཞིག་གནང་རྒྱུ་རེད་འདུག་རྒྱ་གར་དབུས་གཞུང་གི་བློན་ཆེན་ཟུར་པ་བོད་ཀྱི་བདེན་དོན་ཐོག་གདུང་སེམས་མཉམ་སྐྱེད་གནང་མཁན་སྐུ་ཞབས་ཤ་རཱད་ཡ་དེབ་མཆོག་སྐུ་ཚེ་འཕེན་པ་རྫོགས་པར་བོད་མི་མང་སྤྱི་འཐུས་ཚོགས་གཞོན་མཆོག་གིས་ཐུགས་གསོ་ཞུས་ཡོད་ལུགས་ཁ་ས་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ནང་གནས་ཚུལ་སྤེལ་བཞག་དེ་ཡང་ཕྱི་ཚེས་བཅུ་གཉིས་ཉིན་རྒྱ་གར་དབུས་གཞུང་གི་བློན་ཆེན་ཟུར་པ་སྐུ་ཞབས་ཤཱ་རཱད་ཡ་དེབ་མཆོག་སྐུ་ཚེ་འཕེན་པ་རྫོགས་པའི་ཡིད་སྐྱོའི་གནས་ཚུལ་ཐོས་མ་ཐག་བོད་མི་མང་སྤྱི་འཐུས་ཚོགས་གཙོ་གཞོན་པ་སྒྲོལ་མ་ཚེ་རིང་ལགས་ཀྱིས་གཞིས་བྱེས་བོད་མི་ཡོངས་དང་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ཚབ་ཞུས་ཏེ་དམ་པ་ཁོང་གི་བུ་མོ་དང་ནང་མི་ལྷན་རྒྱས་ལ་ཐུགས་གསོའི་འཚམས་འདྲི་ཞུས་གནང་འདུག་དམ་པ་ཁོང་གི་བུ་མོ་རྒྱ་གར་ཀོང་རེ་ཚོགས་པའི་སྲིད་དོན་ཚོགས་པའི་ཚོགས་མི་ཡིན་པ་ལྕམ་སུ་བྷ་ཤི་ནི་རཱ་ཇཱ་རའོ་མཆོག་ལ་ཕུལ་བའི་ཐུགས་གསོའི་འཕྲིན་ཡིག་དེའི་ནང། སྐུ་ཉིད་ཀྱི་ཡབ་ནི་རྒྱ་གར་གྱི་ཆབ་སྲིད་མི་སྣ་རྒན་གྲས་ཤིག་དང། ལོག་ཏན་ཏྲིག་ཇན་ཏ་དལ་སྲིད་དོན་ཚོགས་པ་ཐོག་མ་དབུ་འཛུགས་གནང་མཁན། རྒྱ་གར་དབུས་གཞུང་གི་བློན་ཆེན་ཟུར་པ་སྐུ་ཞབས་ཤཱ་རཱད་ཡ་དེབ་མཆོག་སྐུ་ཚེ་འཕེན་པ་རྫོགས་པའི་གནས་ཚུལ་ཐོས་འཕྲལ་ང་རང་ལ་བློ་ཕམ་ཆེན་པོ་བྱུང་དམ་པ་ཁོང་ནི་ཆབ་སྲིད་ཀྱི་མི་སྣ་ཙམ་མིན་པར། ཞིང་ལས་ཆེད་མཁས་པ་དང་ཤེས་ཡོན་ཅན། འཕྲུལ་རིག་འཆར་འགོད་པ་ཞིག་དང་ལྷག་པར་དུ་རྒྱ་གར་གྱི་རང་བཙན་གྱི་འཐབ་རྩོད་པ། ཌོག་ཊར་ལོ་ཧི་མཆོག་གི་ལྟ་གྲུབ་ལ་ཡིད་ཆེས་ཆེན་པོ་གནང་མཁན་ཞིག་ཡིན་པ་དང། དམ་པ་ཁོང་སྐུ་འཚོ་བཞུགས་སྐབས་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་སྐུ་ཚབ་ཚོགས་ཆུང་དང། ང་རང་སྒེར་ངོས་ལ་མཇལ་འཕྲད་ཞུ་རྒྱུའི་གོ་སྐབས་མང་པོ་བྱུང། དེ་རིང་གོ་སྐབས་འདི་བརྒྱུད་ནས། སྐུ་ཞབས་ཤ་རཱད་ཡ་དེབ་དམ་པ་མཆོག་གིས་བོད་དོན་ཐོག་དུས་རྟག་ཏུ་རྒྱབ་སྐྱོར་གནང་བ་དང་གདུང་སེམས་མཉམ་སྐྱེད་གནང་བར་ཐུགས་རྗེ་ཆེ་ཞུ་རྒྱུ་ཡིན། དམ་པ་ཁོང་གིས་རྒྱ་གར་གཞུང་མང་གཉིས་ཀྱི་ཆེད་དུ་བཞག་པའི་མཛད་རྗེས་རྣམས་ཚང་མས་རྟག་ཏུ་དྲན་ངེས་རེད་ལ། ངས་གཞིས་བྱེས་བོད་མི་ཡོངས་དང། བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ཚབ་ཞུས་ཏེ། ཁྱེད་ནང་མི་ལྷན་རྒྱས་ལ་ཐུགས་གསོ་ཞུ་རྒྱུ་ཡིན་ཞེས་སྤྱི་འཐུས་ཚོགས་གཞོན་མཆོག་གིས་གསུང་འཕྲིན་དེའི་ནང་གསུངས་བཞག། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་མུ་མཐུད་ནས་གསན་རོགས་གནང། ཀོ་བིད་བཅུ་དགུ་ཏོག་དབྱིབས་ནད་ཡམས་ཀྱི་རྐྱེན་པས་རྒྱ་ནག་གི་མི་འབོར་འཕེལ་རྒྱས། སྐྱེ་འཆིའི་གྲངས་འབོར། རེའུ་མིག་ལ་འགྱུར་བ་ཆེན་པོ་འགྲོ་ངེས་ཡིན་ལུགས་ཁ་ས་ཧོང་ཀོང་ནས་རོའི་ཊར་གསར་འགྱུར་ལས་ཁང་གིས་གནས་ཚུལ་སྤེལ་བཞག། འདས་པའི་ལོ་གསུམ་ནང་རྒྱ་ནག་གཞུང་གིས་ཀོ་བིད་བཅུ་དགུ་ཏོག་དབྱིབས་ནད་འགོས་ཁྱབ་མ་འགྲོ་བའི་ཆེད་དམ་དྲག་ཧ་ཅང་ནན་པོ་བྱས་པ་དེས་མང་ཚོགས་ཀྱི་སེམས་ལ་དཀའ་ངལ་ཆེན་པོ་བཟོས་ནས་རྒྱ་ནག་ནང་རེ་ཞིག་ཕྲུ་གུ་བཟོ་རྒྱུར་བསམ་བློ་གཏོང་དགོས་པའི་གནས་སྟངས་ཆགས་སོང་ཞེས་ཀྲང་ཆི་ཞུ་བས་བཤད་བཞག་ཟླ་བ་སྔོན་མ་རྒྱ་ནག་གཞུང་གིས་ཀོ་བིད་སྔོན་འགོག་གི་ཀླད་ཀོར་སྲིད་ཇུས་ཞེས་པ་དེ་གློ་བུར་དུ་ཕྱིར་བསྡུ་བྱས་ཡོད་ཀྱང་ད་དུང་ཕྲུ་གུ་སྐྱེ་འཕེལ་བྱ་རྒྱུ་དེར་འགྱུར་བ་གང་ཡང་ཕྱིན་མེད་ལུགས་ཤང་ཧའེ་གྲོང་ཁྱེར་ནང་དྲ་ཐོག་ཚོང་ལས་ཚོགས་པའི་འགན་འཛིན་གྱིས་བཤད་བཞག། རྒྱ་ནག་ནང་གི་སྨན་ཁང་ཁག་ནང་ཏོག་དབྱིབས་ནད་པ་མང་དྲགས་ནས་ཨ་མ་དང་ཕྲུ་གུ་རྣམས་ཀྱིས་སྨན་པ་ཐུག་འཕྲད་བྱ་རྒྱུར་ཧ་ཅང་ཞེད་སྣང་བྱེད་བཞིན་པ་དེས། གནས་སྐབས་ཕྲུ་གུ་བཟོས་ན་ཡག་པོ་མེད་པའི་མཐའ་མའི་ཐག་གཅོད་དེ་བྱས་པ་ཡིན་ཞེས་ལོ་ན་སུམ་ཅུ་སོ་གཅིག་ཡིན་པ་ཀྲང་ཆི་ཡིས་བཤད་འདུག་ལ། ཁོང་གིས་ངས་མི་དམངས་སྨན་ཁང་ནང་ཕྲུ་གུ་སྐྱེས་ན་ཞེད་སྣང་ཆེན་པོ་ཡོད་པའི་གནས་ཚུལ་མང་པོ་གོ་བྱུང་ཞེས་བཤད་བཞག། ཟླ་བ་འདིའི་ཚེས་བཅུ་བདུན་ཉིན་རྒྱ་ནག་གཞུང་གིས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་མི་འབོར་ཞིབ་འཇུག་བསྡོམས་རྩིས་ཀྱི་སྙན་ཐོ་དེ་འདོན་སྤེལ་གནང་རྒྱུ་ཡིན་པ་དང། སྐྱེ་འཆིའི་གྲངས་ཚད་རེའུ་མིག་གི་མཁས་དབང་ཁག་ཅིག་གིས་ཕྱི་ལོ་གཅིག་སྟོང་དགུ་བརྒྱ་དྲུག་ཅུ་རེ་གཅིག་ལོར་རྒྱ་ནག་ནང་ལ་མུ་གེས་མནར་ནས་མི་མང་པོ་ཞིག་གི་འཆི་སྐྱོན་བྱུང་ནས་མི་འབོར་ཉུང་དུ་ཕྱིན་པ་ལས་ལྷག་པ། ཕྱི་ལོ་ཉིས་སྟོང་ཉིས་གསང་གཉིས་ལོར་རིན་མེད་གྲངས་ཐོའི་ནང་ཏོག་དབྱིབས་ཀྱིས་རྐྱེན་པས་མི་འབོར་ཉུང་དུ་ཕྱིན་པ་ཤེས་རྟོགས་ཡོང་རྒྱུ་ཡིན་པ་གསུངས་བཞག་ཕྱི་ལོ་ཉིས་སྟོང་ཉི་ཤུ་ལོའི་རྩིས་ནས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོར་ཕྲུ་གུ་གསར་སྐྱེས་ཧ་ཅང་ཉུང་དུ་ཕྱིན་ཡོད་པ་དང། བརྒྱ་ཆར་ཕབ་པ་ཡིན་ན་ལོ་གཉིས་ནང་བརྒྱ་ཆ་བཅུ་གཅིག་དང་ཕྱེད་ཀ་ཙམ་ཕྲུ་གུ་ཉུང་བ་སྐྱེས་ཡོད་འདུག་རྒྱལ་སྤྱིའི་མཁས་དབང་ཚོས་ཕྱི་ལོ་ཉིས་སྟོང་ལྔ་བཅུ་བར་རྒྱ་ནག་གི་མི་འབོར་ས་ཡ་བརྒྱ་དང་དགུ་ཙམ་ཉུང་དུ་འགྲོ་སྲིད་པའི་ཚོད་དཔག་གནང་གི་འདུག་ལ་དེ་ནི་ཕྱི་ལོ་ཉིས་སྟོང་བཅུ་དགུ་ལོར་ཚོད་དཔག་གནང་བ་ལས་ལྡབ་གསུམ་ཙམ་མང་བ་ཡིན་འདུག། ཨ་མི་རི་ཀའི་སྲིད་འཛིན་ཇོ་པཱ་ཏན་མཆོག་དང། ཉི་ཧོང་གི་སྲིད་བློན། ཕུ་མི་ཡོ་ཀི་ཤི་དཱ་རྣམ་གཉིས་ཨ་མི་རི་ཀའི་ཕོ་བྲང་དཀར་པོའི་ནང་ལ་མཇལ་འཕྲད་གནང་པའི་སྐབས། དབུ་ཁྲིད་རྣམ་གཉིས་ཀྱིས་ཉི་ཧོང་གི་མངའ་ཁུལ་དུ་དམག་དོན་རྒྱ་སྐྱེད་བཏང་ནས་ཨེ་ཤེ་ཡ་དང་ཞི་བདེ་རྒྱ་མཚོའི་མངའ་ཁུལ་དུ་ཞི་བདེ་ལྷིང་འཇགས་ཡོང་ཐབས་བྱ་རྒྱུར་མོས་མཐུན་གནང་བཞག་དེ་ཡང་ཁ་ས་ཕ་རན་སི་གསར་འགྱུར་ལས་ཁང་གིས་གནས་ཚུལ་སྤེལ་བར་གཞིགས་ན། ཁ་ས་དབུ་ཁྲིད་རྣམ་གཉིས་ཨ་མི་རི་ཀའི་ཕོ་བྲང་དཀར་པོའི་ནང་མཇལ་འཕྲད་གནང་པའི་སྐབས་ཨ་རིའི་སྲིད་འཛིན་ཇོ་པཱ་ཏན་མཆོག་གིས་ཉི་ཧོང་གི་དམངས་གཙོའི་རིན་ཐང་ལ་བརྩི་སྲུང་གནང་བཞིན་པ་དེ་ནི་ཡུལ་གྲུ་གཉིས་ཀྱི་མཐུན་འབྲེལ་གྱི་འབྱུང་ཁུངས་ལྟ་བུ་དེ་ཡིན་པ་དང་ཨ་མི་རི་ཀའི་མཐུན་ཕྱོགས་ཡུལ་གྲུ་ཁག་གི་དྲག་པོའི་དམག་མི་རྣམས་དེང་རབས་ཅན་དུ་བསྒྱུར་རྒྱུའི་ཐོག་དབུ་ཁྲིད་རྣམ་གཉིས་དབར་གྲོས་མོལ་གནང་རྒྱུ་ཡིན་པ་དང། ཉི་ཧོང་གི་དམག་དོན་སྔོན་རྩིས་སྤར་ཆ་གནང་བ་དང་རྒྱལ་ནང་བདེ་སྲུང་གི་ཐོག་ལ་ཐབས་ཇུས་གསར་པ་ཞིག་བཟོས་གནང་བ་དེར་ཨ་མི་རི་ཀས་དགའ་བསུ་ཞུ་གི་ཡོད་ཅེས་གསུངས་བཞག། དེ་བཞིན་ཨ་མི་རི་ཀའི་སྲིད་འཛིན་ཇོ་པཱ་ཏན་མཆོག་གིས་ངས་གསལ་པོར་ཞུ་རྒྱུར་ཨ་མི་རི་ཀས་མནའ་མཐུན་རྒྱལ་ཁབ་སྤྱི་དང་ལྷག་པར་དུ་ཉི་ཧོང་གི་བདེ་སྲུང་ཐོག་རྒྱབ་སྐྱོར་ཆ་ཚང་བ་དང་མཐར་ཕྱིན་པ་ཡོངས་སུ་རྫོགས་པ་བྱ་རྒྱུར་ཆོད་སེམས་བརྟན་པོ་ཡོད་ཅེས་གསུངས་བཞག་ཉི་ཧོང་ལ་རྒྱ་ནག་གི་ཤུགས་རྐྱེན་དང་བྱང་ཀོ་རི་ཡས་སྔོན་དཔག་བྱེད་མ་ཐུབ་པའི་རྡུལ་ཕྲན་གྱི་ལས་གཞི་གྱི་ཉེན་ཁ་ཡོད་པ་དང་ཉི་ཧོང་གི་སྲིད་བློན་ཀི་ཤི་དཱ་མཆོག་གིས་ཨ་རི་དང་ཉི་ཧོང་ལ་ད་ལྟའི་ཆར་གདོང་ལེན་ཆེ་ཤོས་བྱ་དགོས་པ་དེ་ནི་མངའ་ཁུལ་གྱི་བདེ་སྲུང་གི་ཁོར་ཡུག་དེ་ཡིན་ལུགས་གསུངས་བཞག་འདི་ནི་ཉི་ཧོང་གི་སྲིད་བློན་ཀི་ཤི་དཱ་མཆོག་གིས་སྲིད་བློན་གྱི་ལས་འཁུར་བཞེས་པའི་རྗེས་ཨ་མི་རི་ཀའི་ཕོ་བྲང་དཀར་པོའི་ནང་ཕེབས་པ་ཐོག་མ་དེ་ཡིན་པ་རེད། འོན་ཀྱང་ཨ་མི་རི་ཀའི་སྲིད་འཛིན་ཇོ་པཱ་ཏན་མཆོག་དང་ཉི་ཧོང་གི་སྲིད་བློན་ཀི་ཤི་དཱ་རྣམ་གཉིས་དབར་ཐུགས་ཐག་ཉེ་པོའི་ངང་ནས་ཡུག་ཀེ་རིན་ལ་རོགས་རམ་གནང་བཞིན་པ་རེད། སྐབས་བཅུ་གཉིས་པའི་བོད་རང་སྐྱོང་ལྗོངས་མི་དམངས་འཐུས་མི་ཚོགས་ཆེན་ནང། མི་རིགས་མཐུན་སྒྲིལ་ཡར་ཐོན་སློབ་གསོ་གཏིང་ཟབ་སྤེལ་དགོས་ཞེས་བརྗོད་པ་དེ་ནི། བོད་ནང་ངོ་རྒོལ་རིགས་འགོག་ཐབས་ཆེད་དུ་ཡིན་པ། བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་འགན་འཛིན་ཟླ་བ་ཚེ་རིང་ལགས་ཀྱིས་འགྲེལ་བརྗོད་གནང་ཡོད་པའི་སྐོར་ལ། བཞུགས་སྒར་རྡ་རམ་ས་ལ་ནས་འདི་གའི་གསར་འགོད་པ་བློ་བཟང་དགེ་ལེགས་ལགས་ཀྱིས་བཏང་བའི་གནས་ཚུལ་ཞིག་གསན་རོགས་གནང། ཉེ་ལམ་རྒྱ་ནག་གཞུང་འབྲེལ་གསར་ལམ་ཁག་ནས་གནས་ཚུལ་སྤེལ་བར་གཞིགས་ན། སྤྱི་ཟླ་དང་པོའི་ཚེས་བཅུ་གསུམ་ཉིན་སྐབས་བཅུ་གཉིས་པའི་བོད་རང་སྐྱོང་ལྗོངས་མི་དམངས་འཐུས་མིའི་ཚོགས་ཆེན་དེ་བཞིན་འཚོགས་རྒྱུ་ཡིན་པ་བསྒྲགས་འདུག་ཅིང། བོད་རང་སྐྱོང་ལྗོངས་མི་དམངས་འཐུས་མི་ཚོགས་ཆེན་གྱི་རྒྱུན་ལས་ཨུ་ཡོན་ལྷན་ཁང་ཟེར་བའི་དྲུང་ཆེ་གཞོན་པ་ཀྲའོ་ཡིན་ཧྥན་གྱིས་ཞི་ཅིན་ཕིང་གི་གལ་ཆེའི་ལམ་སྟོན་ཁག་བོད་ནང་ལག་བསྟར་ཐུབ་པ་བྱེད་དགོས་ལུགས་བརྗོད་འདུག་པ་མ་ཟད་དེ་སྔོན་སྐབས་བཅུ་གཅིག་པའི་བོད་རང་སྐྱོང་ལྗོངས་མི་དམངས་འཐུས་མི་ཚོགས་ཆེན་དང་དེ་ཡི་རྒྱུན་ལས་ཀྱིས་མི་རིགས་མཐུན་སྒྲིལ་ཡར་ཐོན་སློབ་གསོ་གཏིང་ཟབ་སྤེལ་དགོས་པ་དེ་མུ་མཐུད་རྒྱུན་འཁྱོངས་དགོས་པ་སོགས་བརྗོད་འདུག་འོན་ཀྱང་བཞུགས་སྒར་དུ་རྟེན་གཞི་བྱས་པའི་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་འགན་འཛིན་ཟླ་བ་ཚེ་རིང་ལགས་ཀྱིས་རྒྱ་ནག་གཞུང་གིས་རྒྱུན་དུ་རང་ཉིད་ཀྱི་ལྟ་སྤྱོད་གཞིར་བཟུང་ཤར་སྐྱོད་མི་བྱེད་མཁན་གྱི་བོད་མི་ཚོ་ནི་མི་རིགས་མཐུན་སྒྲིལ་རྩ་གཏོར་གཏོང་མཁན་དང་ཡང་ན་ཁ་བྲལ་བར་ངོས་འཛིན་བྱེད་སྲོལ་ཡོད་པ་མ་ཟད། དམིགས་སུ་བཀར་ནས་མི་རིགས་མཐུན་སྒྲིལ་ཡར་ཐོན་སློབ་གསོ་ཟེར་བའི་སྲིད་ཇུས་དང་ཡང་མི་རིགས་ཁག་མཐུན་སྒྲིལ་མཉམ་གནས་ཀྱི་དཔེ་མཚོན་ས་ཁུལ་ཟེར་བ་སོགས་བཙུགས་ཏེ། མདོར་ན་སྲིད་ཇུས་དེ་ཡི་བརྒྱུད་ནས་བོད་ནང་ངོ་རྒོལ་རིགས་འགོག་ཐབས་བྱེད་ཀྱིན་ཡོད་པ་མ་ཟད། རྒྱ་ནག་གཞུང་ལ་ངོ་རྒོལ་རིགས་བྱེད་མཁན་མེད་ན་མི་རིགས་མཐུན་སྒྲིལ་ཟེར་བའི་སྲིད་ཇུས་དེ་ལམ་ལྷོངས་བྱུང་བར་ངོས་འཛིན་བྱེད་ཀྱིན་ཡོད་ཅེས་འགྲེལ་བརྗོད་གནང་བྱུང། རྒྱ་ནག་གཞུང་གི་སྲིད་ཇུས་དེ་ལ་མ་མཐུན་པ་དང་ཁ་མ་ཉན་པ་དང་དེ་ལ་འདོད་པ་མེད་པ་བྱེད་པ་ཡིན་ན་དེ་མི་རིགས་མཐུན་སྒྲིལ་གཏོར་བརླག་ཟེར་བར་བྱའོ། དེར་དེ་བཞིན་མི་རིགས་མཐུན་སྒྲིལ་བཤད་དུས་མི་རིགས་བར་ལ་འགལ་བ་དེ་མ་འོངས་པར་བྱུང་གི་ཡོད་པ་དེ་ར་འཕྲོད་གི་ཡོད་རེད། དེ་འགལ་བ་ཡོད་པ་དེ་རྒྱ་མི་ཁོ་ཚོས་ཚོད་ཐིག་གི་ཡོད་རེད། ཚོད་ཐིག་དུས་དེ་དེ་ནན་པོ་བཤད་གི་ཡོད་རེད། ད་ངེད་ཀྱི་སྲིད་བྱུས་དེ་གཅིག་ལག་ལེན་བྱས་དུས་བོད་པ་དེ་ཚོས་མ་དགའ་བ་བྱེད་གི་རེད་དེ་བཞིན་མི་རིགས་མཐུན་སྒྲིལ་གལ་ཆེན་པོ་ཡིན་མི་རིགས་མཐུན་སྒྲིལ་གལ་ཆེན་པོ་ཡིན་ག་རེ་རེད། བོད་པ་དེ་ཚོས་སོ་སོའི་མི་རིགས་ཁེ་ཕན་སྲུང་སྐྱོབ་བྱེད་གི་རེད་འོན་ཀྱང་རྒྱ་མིས་བཤད་དུས་ཁྱོད་མི་རིགས་མཐུན་སྒྲིལ་གཏོར་བརླག་བྱེད་གི་འདུག་ཟེར་བར་བྱའོ། དེ་བྱུང་སྟེ་མི་རིགས་མཐུན་སྒྲིལ་ཐོག་ལ་ཁོ་ནན་པོ་ཞུ་ཞེས་ནི་མ་འོངས་པ་མི་རིགས་མཐུན་སྒྲིལ་སྐོར་ལ་གནས་ཚུལ་དེ་ཛ་དྲག་ཆེན་པོ་འགྲོ་གི་ཡོད་པ་དེ་ང་ཚོས་ཕལ་ཆེར་ཚོད་ཐིག་གི་རེད། ཡང་གོང་ཞུས་རྒྱ་ནག་གཞུང་འབྲེལ་གསར་ལམ་ཁག་གིས་གནས་ཚུལ་སྤེལ་བའི་ནང། འདས་པའི་ལོ་ལྔའི་དུས་ཡུན་ནང་བོད་རང་སྐྱོང་ལྗོངས་མི་དམངས་འཐུས་མི་ཚོགས་ཆེན་ཐེངས་བཅུ་གཅིག་པ་དང་དེའི་རྒྱུན་ལས་རྣམས་ཀྱིས། རྒྱལ་སྲུང་བཞི་དང་གསར་གཏོད་བཞི། མདུན་སྐྱོད་བཞི་ཟེར་བ་ཟབ་ནན་གྱིས་ཁྲིམས་ལྟར་ལས་དོན་ཁག་བསྒྲུབས་ཡོད་ཚུལ་འགྲེལ་བརྗོད་བྱས་འདུག་ཀྱང་སྲིད་བྱུས་ཉམས་ཞིབ་ཁང་གི་འགན་འཛིན་ཟླ་བ་ཚེ་རིང་ལགས་ཀྱིས་གཞི་རྩའི་ཞི་ཅིན་ཕིང་རྒྱ་ནག་གི་འགོ་ཁྲིད་ཆགས་པ་ནས་བཟུང་གཞུང་གི་དྲིལ་བསྒྲགས་མང་པོ་ཞིག་གྲངས་ཀའི་ལམ་ནས་སྤེལ་སྲོལ་ཡོད་པའི་ཁྲོད་རྒྱལ་སྲུང་བཞི་ཟེར་བ་ནི་མི་རིགས་མཐུན་སྒྲིལ་བྱ་རྒྱུ་དང་བོད་མཐོ་སྒང་གི་དཔལ་འབྱོར་ཡར་རྒྱས་གཏོང་རྒྱུ་ཁོར་ཡུག་སྲུང་སྐྱོབ་དེ་བཞིན་མཐའ་མཚམས་སྲུང་སྐྱོབ་བྱ་རྒྱུ་བཅས་ཡིན་པ་བརྗོད་ཀྱི་ཡོད་ནའང་དོན་དངོས་ཐོག་དེ་དག་བརྒྱུད་ནས་དམར་ཤོག་ཚོགས་པའི་ཕུགས་འདུན་གྱི་དམིགས་ཡུལ་འགྲུབ་རྒྱུ་དེ་ཡིན་པ་འགྲེལ་བརྗོད་གནང་བྱུང། ད་རྒྱ་གྱོན་མོ་ཡིས་ཁོ་ཚོ་ལས་འགན་རེད། རྒྱ་ནག་གཞུང་གིས་ཁོ་ཚོར་ལས་འགན་སྤྲད་ཡག་ཞུ། ད་མ་འོངས་པར་ཁོ་ཚོར་ལས་དོན་གཙོ་ཆེ་ཤོས་ག་རེ་བྱེད་དགོས་རེད་ཟེར་མི་རིགས་མཐུན་སྒྲིལ་མི་རིགས་མཐུན་སྒྲིལ་ཟེར་དུས་ཅི་བདེ་ག་རེ་ཤོད་རོགས། བོད་མི་རིགས་འདི་དག་ངོ་རྒོལ་མ་བྱས་བ། དེ་འདྲ་འདུག་འདུག་ཞུས་ན་ཁོ་ཚོས་ད་ལྟ་སྲིད་ཇུས་བེད་སྤེལ་ཏེ་བོད་མི་དེ་རྒྱ་མིར་སྒྱུར་ཡག་དང་བོད་ཀྱི་ནང་ཆོས་རྒྱ་ནག་ཅན་ལ་སྒྱུར་ཡག་ཟེར་ནས་མང་པོ་སྲིད་ཇུས་བཏིང་བསྡད་ཀྱི་རོགས་ད་སྲིད་ཇུས་དེ་ཚོ་ལ་བེད་སྤེལ་ངོ་རྒོལ་མ་ཡོང་བ་བྱེད་ཐུབ་པ་ཡིན་ན་བོད་མི་རིགས་མཐུན་སྒྲིལ་ལེན་མཁན་དེ་འགྲུབ་པ་རེད། ཡང་གནད་དོན་དེའི་ཐད་སི་པེན་རྒྱལ་ཁབ་ནང་གནས་སྡོད་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་མང་གཙོ་འཕེལ་རྒྱས་ལྟེ་གནས་ཁང་གི་ཉམས་ཞིབ་པ་སངས་རྒྱས་སྐྱབས་ལགས་ཀྱིས་འགན་སྲུང་བཞི་དང་གསར་གཏོད་བཞི་ཟེར་བ་དེ་དག་ནི་ཆབ་སྲིད་ཀྱི་འབོད་ཚིག་ཁོ་ན་ཡིན་པ་མ་ཟད་ས་གནས་བོད་མི་ལ་ཕན་པའི་གསར་གཏོད་དེ་འདྲའི་རིགས་གང་ཡང་མེད་ལ་མདོར་ན་སྲིད་ཇུས་དེ་དག་བརྒྱུད་ནས་བོད་མིའི་ངོ་བོ་ཉམས་དམས་སུ་བཏང་སྟེ་བོད་ཡུལ་རྒྱ་ཡུལ་དུ་བསྒྱུར་རྒྱུ་དེ་ཡིན་པ་འགྲེལ་བརྗོད་གནང་བྱུང། བོད་ཀྱི་ས་ཁུལ་ནས་ཆི་ཀ་རིགས་སུ་བོད་པ་རང་གི་འདུ་ཤེས་དེ་ཉམས་རེད་སྙམ་ནས་ཨ་ནི་རྒྱ་འགྱུར་བྱེད་ཡ་གི་སྲིད་ཇུས་དེ་གསལ་བོ་རེད་འདུག་བ། ད་ཁོར་ཡུག་སྲུང་སྐྱོབ་ཟེར་ཡ་དེ་ཚོ་འཛམ་གླིང་ལ་མགོ་སྐོར་གཏོང་ཡ་གཅིག་དང་ཨ་ནི་ཁོར་ཡུག་སྲུང་སྐྱོབ་བྱེད་ཀྱི་ཡོད་ཡ་གི་རྣམ་པ་སྟོན་ཡ་མ་གཏོགས་དངོས་གནས་དྲང་གནས་ཁོར་ཡུག་གཏོར་བརླག་བྱེད་མཁན་དེ་རྒྱ་ནག་གཞུང་ཁོ་རང་ཚོ་རེད་འདུག། ཡང་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་འགན་འཛིན་ཟླ་བ་ཚེ་རིང་ལགས་ཀྱིས་རྒྱ་ནག་གཞུང་གིས་བོད་ནང་ཁོར་ཡུག་སྲུང་སྐྱོབ་བྱེད་ཀྱི་ཡོད་ལུགས་འཛམ་གླིང་སྤྱི་ལ་ཡང་ཁྱབ་བསྒྲགས་བྱས་མུས་ཡིན་ན་ཡང་དོན་དངོས་ཐོག་ཆིག་སྟོང་དགུ་བརྒྱ་ལྔ་བཅུ་ཙམ་ནས་རྒྱ་ནག་གཞུང་གིས་བོད་ཀྱི་ཁོར་ཡུག་དང་ལྷག་དོན་དུ་བོད་ཀྱི་ཤིང་ནགས་གྲངས་ལས་འདས་པ་གཅོད་འབྲེག་གིས་ཁོར་ཡུག་ལ་གནོད་སྐྱོན་ཚབས་ཆེན་བཏང་ཡོད་པ་དེ་དག་རྒྱ་ནག་གཞུང་གིས་ད་དུང་ཁ་གསབ་ཐུབ་མེད་ཅེས་འགྲེལ་བརྗོད་གནང་བྱུང། གཞན་ཡང་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་མང་གཙོ་འཕེལ་རྒྱས་ལྟེ་གནས་ཁང་གི་ཉམས་ཞིབ་པ་སངས་རྒྱས་སྐྱབས་ལགས་ཀྱིས་བོད་རང་སྐྱོང་ལྗོངས་འཐུས་མི་ཚོགས་ཆེན་ཟེར་བའི་འཐུས་མི་དེ་དག་ནི་རྒྱ་ནག་དམར་ཤོག་གིས་ཡིད་ཆེས་བྱས་ཆོག་པ་དང་དམར་ཤོག་གི་ལྟ་སྤྱོད་དང་མཐུན་པའི་ལས་ཀ་བྱེད་མཁན་ཤ་སྟག་བསྐོ་བཞག་བྱས་ཡོད་པ་ལས་དམངས་གཙོའི་རྒྱལ་ཁབ་གཞན་ལྟར་མི་མང་གི་འདོད་སྨོན་ལྟར་བདམས་ཀྱི་མེད་ལ་ལྷག་དོན་དུ་འཐུས་མི་ཚོགས་ཆེན་ཟེར་བ་དེའི་ནང་ས་གནས་མི་མང་གི་བསམ་ཚུལ་བཤད་སའི་ཁོར་ཡུག་མེད་པར་གཙོ་བོ་རྒྱ་ནག་དམར་ཤོག་གི་ཚོགས་ཆེན་ཁག་གིས་ཐག་གཅོད་ཟིན་པའི་གནད་དོན་ཁག་ལག་བསྟར་བྱ་རྒྱུ་དེ་ཡིན་པ་འགྲེལ་བརྗོད་གནང་བྱུང། བཞུགས་སྒར་རྡ་རམ་ས་ལ་ནས་གསར་འགོད་པ་བློ་བཟང་དགེ་ལེགས་ཡིན། ཉེ་ཆར་ཨ་མི་རི་ཀའི་ནང་བཙན་བྱོལ་དུ་འབྱོར་བའི་རྒྱ་རིགས་ཨར་ལས་འཆར་འགོད་པ་ཡུས་ཁྲི་ལགས་ཀྱིས་རྒྱུན་རིང་བོད་ཀྱི་དངོས་ཡོད་གནས་སྟངས་པར་དུ་བླངས་པ་ཁག་ཅིག་ཨ་རིའི་རྒྱལ་ས་ཝ་ཤིང་ཏོན་དུ་རྟེན་གཞི་བྱས་པའི་དོན་གཅོད་ལས་ཁང་དུ་འགྲེམས་སྤེལ་གནང་ཡོད་པ་དང་ཁོང་གིས་རྒྱ་ནག་གི་བཙན་འོག་ལས་ཨ་རིའི་རང་དབང་ལུང་པ་སྐྱིད་པ་འདུག་ཅེས་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་གསུངས་ཡོད་པའི་སྐོར། བསྟན་འཛིན་བདེ་སྐྱིད་ལགས་ཀྱིས་སྙན་སྒྲོན་ཞུ་གནང་གི་རེད། རང་ལོ་ལྔ་བཅུ་ང་གཅིག་ཡིན་པའི་རྒྱ་རིགས་ཡའོ་ཁྲི་ལགས་ཀྱིས་ཕྱི་ལོ་ཉིས་སྟོང་བརྒྱད་ལོར་བོད་ཀྱི་རྒྱལ་ས་ལྷ་སར་ཡོད་སྐབས་བོད་ནང་གི་ས་བྱི་ཞི་རྒོལ་སྐབས་རྒྱ་ནག་གིས་དྲག་གནོན་བྱས་པའི་དངོས་ཡོད་གནས་སྟངས་མཚོན་པའི་པར་མང་དག་ཅིག་བརྒྱབ་ཡོད་པ་རྣམས་སྤྱི་ཟླ་དང་པོའི་ཚེས་བཅུ་གསུམ་ཉིན་ཨམ་རི་ཀའི་རྒྱལ་ས་ཝོ་ཤིང་ཏོན་ཏི་སི་ནང་ཡོད་པའི་བྱང་ཨམ་རི་ཀའི་བོད་ཀྱི་སྐུ་ཚབ་དོན་གཅོད་ཁང་གིས་པར་དེ་དག་འགྲེམས་སྟོན་གནང་སོང།

ད་ལྟ་པར་འདི་ལྷ་སའི་བར་སྐོར་གྱི་ཉེ་འགྲམ་ལ་ཆགས་པའི་གྲོང་ཚོ་ཞིག་གི་ལམ་ཞིག་གི་ཐོག་ལ་བརྒྱབ་པའི་པར་ཅིག་རེད། པར་རིས་འདིའི་ནང་རྒྱ་ནག་གི་དམག་མིའི་རླངས་འཁོར་ཆེན་པོ་དེ་ཚོའི་ནང་བོད་མི་ཁག་ཅིག་འཛིན་བཟུང་བྱས་པ་མཐོང་རྒྱུ་ཡོད་པ་དང་ད་ག་ནང་བཞིན་དེ་བཞིན་དམག་མི་ཚོའི་ལག་ལ་མེ་མདའ་ཡོད་པ་སོགས་མཐོང་རྒྱུ་འདུག། ཡང་ཁོང་གིས་པར་གཞན་ཞིག་འགྲེལ་བཤད་གནང་བ་དེ་ཡི་ནང་རྒྱ་ནག་གི་དམག་མིའི་རླངས་འཁོར་ཆེན་པོ་ཞིག་མཐོང་རྒྱུ་འདུག་རླངས་འཁོར་དེ་ཡི་ཨང་རྟགས་བྱང་བུ་དེ་ཚགས་པར་ཞིག་གིས་ཁེབས་བརྒྱབ་སྟེ་རླངས་འཁོར་དེ་སུའི་ཡིན་མིན་ངོས་འཛིན་མི་ཐུབ་པ་བཟོས་འདུག། བྱང་ཨ་མི་རི་ཀའི་བོད་ཀྱི་སྐུ་ཚབ་དོན་གཅོད་ཁང་གི་རྒྱ་རིགས་འབྲེལ་མཐུད་པ་ཚུལ་ཁྲིམས་རྒྱ་མཚོ་ལགས་ཀྱིས་རྒྱ་མི་ཞིག་གིས་བོད་ནང་གི་དངོས་ཡོད་གནས་སྟངས་དང་འབྲེལ་ནས་དཔང་པོར་ཐོན་པའི་པར་དེ་ཚོ་ནི་དམིགས་བསལ་ཞིག་ཡིན་པ་གསུངས་འདུག། དམིགས་བསལ་གྱི་རྒྱ་རིགས་ཀྱིས་པར་བརྒྱབ་བཞག་མཁན་ཅིག་འགྲེམས་སྟོན་བྱས་བཞག་མཁན་དེ་ཕལ་ཆེར་ཐེངས་མ་དང་པོ་བཤད་ཡོད་ཀྱི་རེད་བསམ་གྱི་འདུག་ངས་དྲན་ཤ་བྱི་ལི་ཡ་གཞན་པའི་འདྲ་ཡོད་པ་དྲན་གྱི་མི་འདུག་དེ་ཡིན་ནའི་ལས་ཡང་ས་ཆ་གཞན་པའི་ཞི་རྒོལ་སྐབས་ཀྱི་པར་དེ་འདྲའི་མང་པོ་ང་ཚོ་བོད་མི་སྒྲིག་འཛུགས་ལ་ཡ་ཉི་མ་ནས་བྱུང་ཡོད་རེད་ད་ད་རིང་རྒྱ་རིགས་ཤིག་ཡོད་འདུག་ཞེས་བརྒྱབ་བཞག་མཁན་དེ་གས་ད་ང་ཚོ་ཇོ་ཞབས་དེ་ད་དེའི་ཐོད་པ་འདྲ་བ་ཤ་དྲུག་རེད་པ་དེ་ནས་གཞན་པའི་གཅིག་ལ་ཡ་ད། རྒྱ་རིགས། གཅིག་གི་ངོ་བོའི་སྒང་ནས་ད་རིང་གི་བརྗོད་གཞི་དེའི་སྒང་ནས་འདི་ལབ་ཡོད་རེད། རྒྱ་མི། འཛུགས་སྐྲུན་གྱི་བྱ་གཞག་ལས་ཀ་བྱེད་ནས་འདི་འདྲས་གཅིག་གི་བོད་ནང་ལ་ཡང་མི་སེར་སྤེལ་ཡུལ་གྱི་སྲིད་ཇུས་འདི་འདྲས་ལག་བསྟར་བྱས་བཞག་པ་འདི་མིག་མཐོང་ནང་སྲིད་ཇུས་རྗེས་དེ་ལ་ཡང་དཔང་རྟགས་དུ་མ་བཟུང་ནས་སྐད་ཆ་བཤད་རྒྱུ་ཡིན་ལབ་པ་འདི་བརྗོད་གཞི་གཙོ་བོ་སེམས་ཅད་འདི་འདྲས་བཤད་ཡོད་རེད་བྱས་ཙང་འདི་ཁོ་ར་བཅུ་གོ་གི་དོན་སྙིང་ཆེན་པོ་ཞེ་པོ་རེད་བསམ་གྱི་འདུག། རྒྱ་རིགས་ཡའོ་ཁྲི་ལགས་ནི་རྒྱ་ནག་བཟོ་བཀོད་ལྷོ་ནུབ་འཆར་འགོད་ལས་ཁུངས་ཀྱི་མཐོ་རིམ་བཟོ་བཀོད་པ་ཞིག་ཡིན་འདུག་ལ་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་ཕྱི་ཟླ་དགུ་པའི་ནང་ཁོང་དང་ནང་མི་བཅས་པ་རྒྱ་ནག་ཁྲེན་ཏུ་ནས་ཨ་རིར་བྲོས་བྱོལ་དུ་ཕེབས་འདུག། ཁོང་གིས་ཀྲུང་གོ་ཕྱོགས་ནས་རྒྱ་ནག་ནང་སྨྲ་བརྗོད་རང་དབང་དང་འབྲེལ་ནས་གཞི་རྩའི་མང་ཚོགས་ཐོག་དམ་དྲག་ཧ་ལས་པའི་ཤུགས་ཆེན་པོ་བྱེད་ཀྱི་ཡོད་པར་བརྟེན་ཁོང་དང་ཁོང་གི་ནང་མི་བཅས་པ་ཨ་མི་རི་ཀར་སླེབས་ཡོད་པ་འགྲེལ་བརྗོད་གནང་གི་འདུག། ཁོང་གིས་ད་དུང་ཁོང་དང་ཁོང་གི་ནང་མི་ཚོར་རྒྱ་ནག་ནང་བཞུགས་སྐབས་དཔལ་འབྱོར་དང་ཉིན་རེའི་འཚོ་བའི་དཀའ་ངལ་སོགས་འཕྲད་ཀྱི་མེད་ན་ཡང། རྒྱ་ནག་གཞུང་འོག་རང་དབང་མེད་པའི་མི་ཚེ་དེ་ལས་རང་དབང་ཡོད་པའི་རྒྱལ་ཁབ་ཞིག་གི་ནང་མི་ཚེ་སྐྱིད་པ་ཡོད་པ་འགྲེལ་བརྗོད་གནང་སོང། གནས་ཚུལ་དེ་ཕྱོགས་སྒྲིག་གིས་སྙན་སྒྲོན་ཞུ་མཁན་བསྟན་འཛིན་བདེ་སྐྱིད་ཡིན། ཡང་ཐེངས་འདིའི་གསར་འགྱུར་དང་འབྲེལ་བའི་ལེ་ཚན་ནང། རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་དང། The Swedish Tibet Committee ཞེས་པའི་སུའི་ཏྲེན་བོད་དོན་རྒྱབ་སྐྱོར་ཚོགས་པ་གཉིས་ཟུང་འབྲེལ་གྱི་སྒོ་ནས་སུའི་ཏྲེན་གཞུང་གིས་ཡུ་རོབ་མཐུན་ཚོགས་ཀྱི་གཙོ་འཛིན་གྱི་ཐུགས་འགན་བཞེས་པའི་རིང་ལ་བོད་རྒྱའི་དཀའ་རྙོག་སེལ་ཐབས་སུ་ཐུགས་འགན་ཆེན་པོ་བཞེས་དགོས་པའི་སྙན་ཞུ་ཞིག་ཕུལ་ཡོད་པ་དེའི་སྐོར། ཡུ་རོབ་ཁུལ་གྱི་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་དབུ་འཛིན། སྤྱི་ཟུར་བཀྲས་མཐོང་དབང་པོ་ལགས་ལ་སེང་གེ་རི་བསོད་ནམས་ལྷ་མོ་ལགས་ཀྱིས་གནས་འདྲི་ཞུས་ནས་གནས་ཚུལ་ཕྱོགས་བསྒྲིགས་ཞུས་པ་ཞིག་གསན་རོགས་གནང། རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་དང། སུའི་ཏྲེན་ནང་གི The Swedish Tibet Committee ཞེས་པའི་བོད་དོན་རྒྱབ་སྐྱོར་ཚོགས་པ་གཉིས་ཟུང་འབྲེལ་སྒོ་ནས་ཡུ་རོབ་མཐུན་ཚོགས་ཀྱི་གཙོ་འཛིན་གསར་པ་སུའི་ཏྲེན་གཞུང་གིས་བོད་རྒྱའི་དཀའ་རྙོག་སེལ་ཐབས་སུ་ཐུགས་ཁུར་ཆེན་པོ་བཞེས་དགོས་སྐོར་དོན་ཚན་ལྔ་ཅན་གྱི་སྙན་ཞུ་ཞིག་ཕུལ་འདུག་དེ་ཡང་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་དྲ་རྒྱའི་ཐོག་སྤྱི་ཟླ་དང་པོའི་ཚེས་བཅུ་གཅིག་སྟེ་སྐུའི་བླ་གཟའི་ཉིན་གོང་ཞུས་ཞུ་སྐུལ་སྐོར་གནས་ཚུལ་བཀོད་སྤེལ་གནང་བ་ལྟར་ན། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་གསར་པ་བཞད་པའི་ཉིན་ཏེ་སྤྱི་ཟླ་དང་པོའི་ཚེས་གཅིག་ཉིན་སུའེ་ཏེན་གྱིས་ཡུ་རོབ་མཐུན་ཚོགས་ཀྱི་གཙོ་འཛིན་གྱི་ཐུགས་འགན་བཞེས་རྒྱུ་དངོས་སུ་དབུ་འཛུགས་གནང་བ་དང་བསྟུན་ནས་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་དང། The Swedish Tibet Committee། ཞེས་པའི་བོད་དོན་རྒྱབ་སྐྱོར་ཚོགས་པ་གཉིས་ཟུང་འབྲེལ་སྒོ་ནས། སུའེ་ཏྲིན་གྱིས་ཡུ་རོབ་མཐུན་ཚོགས་ཀྱི་གཙོ་འཛིན་གསར་པའི་ཐུགས་འགན་བཞེས་པའི་དུས་རིང་ལ། བོད་རྒྱའི་དཀའ་རྙོག་སེལ་ཐབས་སུ་ཐུགས་ཁུར་ཆེ་བཞེས་དགོས་པའི་ཞུ་སྐུལ་གནང་འདུག་ཡང་གོང་ཞུས་ཚོགས་པ་གཉིས་ཀྱིས་སུའེ་ཏྲིན་གཞུང་གིས་དེ་སྔོན་ནས་རྒྱ་ནག་དང་འབྲེལ་བ་གནང་སྐབས་ཡུ་རོབ་མཐུན་ཚོགས་དང་སུའེ་ཏྲིན་གྱི་ཐུན་མོང་མ་ཡིན་པའི་རིན་ཐང་ཁག་གཞི་རྩར་བཟུང་ནས། རྒྱ་ནག་ནང་གི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་ལ་ཐུགས་འཚབ་ཆེན་པོ་གནང་བའི་ཐོག་ནས་གླེང་སློང་གནང་གི་ཡིན་སྐོར་གསུངས་པ་ལྟར་ད་རེས་སུའེ་ཏེན་གཞུང་ནས་ཡུ་རོབ་མཐུན་ཚོགས་ཀྱི་གཙོ་འཛིན་གསར་པའི་ཐུགས་འགན་བཞེས་པའི་འགན་དབང་ཡོད་སྟབས་རྒྱ་ནག་སྤྱི་དང་ལྷག་དོན་དུ་བོད་ནང་གི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་ལ་ནུས་པ་སྔར་ལས་ལྷག་པ་འདོན་རྒྱུའི་གོ་སྐབས་གསར་པ་ཞིག་ཡོད་པའི་ངོས་འཛིན་གནང་དགོས་ལུགས་ཞུས་འདུག། ད་དུང་ཞུ་སྐུལ་འདིའི་ནང་རྒྱ་ནག་གཞུང་གིས་བོད་ནང་གདུག་རྩུབ་དྲག་གནོན་བྱེད་པའི་སྲིད་ཇུས་སྣ་ཚོགས་ལག་ལེན་བསྟར་ནས་བོད་ཀྱི་སྐད་ཡིག་གཙོ་བོར་གྱུར་པའི་བོད་མི་རིགས་མཚོན་པའི་རིག་གཞུང་ཁག་རྩ་མེད་བཟོ་ཐབས་བྱེད་མུས་དང། བོད་མིའི་ཆོས་དད་རང་དབང་དང་འདུ་འཛོམས་རང་དབང། སྨྲ་བརྗོད་རང་དབང་སོགས་གཞི་རྩའི་འགྲོ་བ་མིའི་ཐོབ་ཐང་ཁག་རྩིས་མེད་རྡོག་རོལ་གཏོང་བཞིན་པ་དང། ད་བར་རྒྱ་ནག་གཞུང་གི་དྲག་པོའི་སྲིད་ཇུས་ཁག་ལ་མ་བཟོད་པར་བོད་མི་གྲངས་བརྒྱ་དང་དྲུག་ཅུ་ལྷག་གིས་རང་ལུས་ཞུགས་འབུལ་གནང་བའི་གནས་ཚུལ་ཁག་ཞིབ་ཕྲ་བཀོད་གནང་བ་དང་སྦྲགས། སུའེ་ཏྲིན་གྱིས་ཡུ་རོབ་མཐུན་ཚོགས་ཀྱི་གཙོ་འཛིན་གྱི་ཐུགས་འགན་བཞེས་པའི་རིང་ལ། ཡུ་རོབ་མཐུན་ཚོགས་ནས་རྒྱལ་སྤྱིའི་ཁྲིམས་དང་མཐུན་པའི་བོད་ཀྱི་གནས་བབ་ངོས་འཛིན་གནང་སྟངས་ཁ་གསལ་པོ་བཟོ་དགོས་པ་མ་ཟད་རྒྱ་ནག་གཞུང་གིས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་མ་འོངས་པའི་སྐུའི་ཡང་སྲིད་ཀྱི་གནད་དོན་ནང། ཐེ་ཇུས་བྱེད་བཞིན་པ། ངོས་ལེན་མེད་པའི་གྲོས་ཆོད་གཏན་འབེབས་གནང་དགོས་པ་དང་ཡུ་རོབ་མཐུན་ཚོགས་ནས་བོད་དོན་དམིགས་བསལ་འབྲེལ་མཐུད་པ་བསྐོ་གཞག་གནང་རྒྱུ་གཙོས་པའི་བོད་རྒྱའི་དཀའ་རྙོག་སེལ་ཐབས་སུ་ཐུགས་ཁུར་ཆེན་པོ་བཞེས་དགོས་སྐོར་ཡང་ཞུས་འདུག། དེའི་སྐོར་ཡུ་རོབ་ཁུལ་གྱི་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་དབུ་འཛིན་སྤྱི་ཟུར་བཀྲས་མཐོང་དབང་པོ་ལགས་ལ་ཞལ་པར་བརྒྱུད་གནས་འདྲི་ཞུས་པས་ཁོང་གིས་གསུངས་དོན། ད་རེས་ད་ལྟ་ཉིས་སྟོང་ཉི་ཤུ་རྩ་གསུམ་གྱི་སྤྱི་ཟླ་དང་པོའི་ཚེས་གཅིག་ནས་བཟུང་སུའེ་ཏེན་གཞུང་ཡུ་རོབ་སྤྱི་མཐུན་རྒྱལ་ཁབ་ཀྱི་གཙོ་སྐྱོང་དེ་གནང་གི་ཡོད་དེ་འདྲ་ཡིན་དུས་གཙོ་སྐྱོང་གནང་བའི་ཐོག་ནས་ཨེ་ནི་ཡུ་རོབ་ནང་ལོགས་ཆབ་སྲིད་ཀྱི་འགན་དམིགས་བསལ་དེ་ཞིག་ཡོད་དུས་བོད་པའི་ཐོག་ལ་ཡིན་པ་ཡིན་ན་ཨེ་ནི་ནུས་པ་ཞིག་འདོན་ཡག་གོ་སྐབས་ཡོད་དུས་ཨེ་ནི་ང་ཚོས་ཨེ་ནི་ད་རེས་ད། རྒྱལ་སྤྱིའི་བོད་དོན་ལས་ཁུངས་ཁག་ནས་ཨིན་ནི་དོན་ཚན་གལ་ཆེན་འགའ་ཤས་ཀྱི་སྒང་ལ་ཕར་སྙན་ཐོ་ཞིག་ཕུལ་ཡོད། སྙན་ཐོ་དེ་ང་ཚོ་གཅིག་པོ་མ་རེད་ཨིན་དང་སུའི་ཏན་ཡོད་པའི་བོད་པའི་རྒྱབ་སྐྱོར་ཚོགས་པ་ཞིག་ཡོད། སུའི་ཏན་བོད་ཀྱི་ཨིན་ནི་ཚོགས་ཆུང་ཟེར་མཁན་ཞིག་ཡོད། དེ་དང་མཉམ་འདུས་ཀྱི་ལས་འགུལ་ཆགས་བསྡད་ཡོད། དེས་ན་གཙོ་བོ་ག་རེ་བཀོད་ཡོད་ཞུས་ན་ཨིན་ནི་དོན་ཚན་བོད་ཀྱི་ཨིན་ནི་ཁྲིམས་ཀྱི་གནས་སྟངས་དེ་སྐོར། Sweden། གཞུང་གི་དགོངས་པ་བཞེས་སྟངས་དེ་ཡུ་རོབ་ནང་ལ་དགོངས་བཞེས་སྟངས་དེ་གསལ་པོ་ཞིག་བཟོ་དགོས་འདུག་ཨེ་ནི་གསལ་པོ་ཞིག་སྟོན་དགོས་འདུག་དེ་ནང་བཞིན་རྒྱ་ནག་ནང་ལོགས་ལ་ཡིན་པ་ནས་ཨེ་ནི་ད་ལས་བྱེད་པ་ཁག་ཅིག་གིས་བོད་པའི་ལས་བོད་ནང་ལོགས་ལ་ཨེ་ནི་ཅིག་མ་འགྲིག་པའི་ལས་ཀ་བྱེད་འདི་ཚོ་ལ་ཉེས་པ་གཏོང་ཡག་གི་ལུགས་སྲོལ་ཞིག་ཡོད་དེའི་ནང་ལ་བོད་ནང་ལོགས་ལ་ད་རྒྱ་མི་ལས་བྱེད་འདི་ཚོ་ཡར་ཚུད་ཡག་ལ་སོགས་པ་ད་དོན་ཚན་དོན་ཚན་ཁ་ཤས་ཤིག་ཡོད་ཁ་ཤས་ཆེ་ཤོས་གཅིག་དེ

འཛུགས་གནང་གི་རེད་སུའི་ཏན་གཞུང་དེ་ད་ལྟ་ཞེ་དྲག་ཉམས་མྱོང་ཡོག་མ་རེད་མི་གསར་པ་གསར་པ་རེད་ག་ཚོད་སུས་ཀུན་རྫོད་གནང་ཐུབ་ཀྱི་ཡོད་ན་མེད་ན་ཚོ་གཟིགས་ཡ་ཅིག་རེད་དེ་ནས་ད་ལྟ་ཆེག་ནང་ལོག་ལ་གནས་སྟངས་སིབ་ན་གནས་ཚུལ་ཁག་ཁག་ཆགས་བསྡད་ཡོག་རེད་ཆེག་གཞུང་སྔ་ས་ནས་ཨེ་ནི་བོད་པའི་ཐོག་ལ་དོ་སྣང་ཡོད་པ་མ་ཚད་ཨེ་ནི་ཡོ་རོབ་ནང་ལོག་ལ་ཡིན་ན་ཡིན་འགྲོ་བ་མིའི་ཐོབ་ཐང་ཐོག་ལ་ཞེ་དྲག་ཐུགས་འགན་ཆེན་པོ་ད། གནས་ཚུལ་ཚང་མ་ཆེད་མཁས་པའི་ཐོག་ནས་ཕྱག་ལས་གནང་ཐུབ་མཁན་གཞུང་ཞིག་ཡོད་རེད་དེ་འགྲོ་ལ་ཕྲན་བུའི་དེ་ཁྱད་པར་ཞིག་འདུག་ཟེར་ཞུ་ཡ་དེ་རེད་འདི་ཡིན་པ་ཡིན་དུས་ཨེ་ནི་ཆེག་ནང་ལོག་ལ་གྲོས་ཚོགས་ནང་ལོག་ལ་དེ་ནང་བཞིན་ཆེག་གཞུང་ནང་ལོག་ལ་ཨེ་ནི་ཆེག་རྒྱབ་སྐྱོར་ཡོད་པ་དེ་ཨེ་ནི་སུའི་ཏན་གཅིག་པ་མ་ཡོང་པའི་ནང་ང་ཚོ་སུའི་ཆེག་ནང་ལོག་གྲོགས་པོ་ཚོ་ལ་ག་རེ་ཞུས་ཡོད་ཟེར་ན་སུའི་ཏན་གཞུང་དང་མཉམ་དུ་འབྲེལ་བ་འབྲེལ་བ་ཞིག་གནང་དགོས་འདུག་ཨེ་ནི་ཕ་གིར་ཅིག་ད་ལྟ་སུའི་ད་ཆེག་ནང་ཀོང་པོ་ཁར་ཤེས་ཡོད་དུ་མེད་ཀི་པོ་རུ་དེ་ག་རེ་བྱུང་མ་བྱུང་ཕ་གིར་གསུངས་པ་ཡིན་ན་སུའི་ཏན་ལ་གསུངས་པ་ཡིན་ན་དེ་འདྲའི་ཕན་ཐོགས་ཤིག་འདུག་དེ་འདྲའི་གི་ད་ངེད་ཅག་གོང་ཇག་དེ་ལིང་གི་བང་མཛོད་རྩོམ་གཏེར་ཙམ་ཞུས་པ་ཡིན། ཨ་ནེ་ལོ་ལུ་སི་ལ། ཡང་སྤྱི་ཟུར་བཀྲས་མཐོང་དབང་པོ་ལགས་ཀྱིས་ཡུ་རོབ་སྤྱི་མཐུན་ཚོགས་པའི་ཚོགས་མི་རྒྱལ་ཁབ་རྣམས་ཀྱིས་མཐུན་ཚོགས་འདིའི་གཙོ་འཛིན་རེ་མོས་གནང་སྟེ་ཟླ་བ་དྲུག་རེའི་རིང་གནང་གི་ཡོད་སྐོར་སོགས་གསུངས་དོན། ཟླ་བ་དྲུག་དྲུག་ནས་འགྱུར་བ་དེ་བར་ད་ཟླ་གཉིས་ཟླ། ཕྱི་ཟླ་བདུན་པ་ནས་བཟུང་ཨ་ནི་ད་ལྟ་ཅེཀ་གཞུང་གིས་གནང་དུ་བ། ལ་རེད། ད་ལྟ་སུའི་ཏིན་གནང་གི་བ་སུའི་ཏིན་རྗེས་ལ་སི་པེན་རེ་མོས་ལ་ཡོང་དུས་དུས་ཞེ་ད་གིན་ཅིག་ཟླ་བ་དྲུག་དྲུག་ནས་འགྱུར་བ་འགྲོ་གི་ཡོད། དེ་འདྲ་ཡིན་དུས་ད་ང་ཚོ་ད་ལྟ་སུའི་ཏིན་ལ་བོད་མི་མང་སྤྱི་འཐུས།

ཨ་ནེ་བློ་ལོ་སོ། ད་དུང་ཁོང་གིས་གོང་ཞུས་སྙན་ཞུའི་ནང་ཇི་གསལ་སྐོར་མུ་མཐུད་ནས་གསུངས་དོན། ཨན་འདིའི་ནང་ལོགས་ལ་དཔེ་བཞག་ན་ང་ཚོའི་རྒྱ་བོད་འབྲེལ་ལམ་སྐོར་ལ་ང་ཚོས་བཤད་ཡོད་པ་རེད། ཨན་དེ་ནང་བཞིན་ད་ལྟ་ཡིན་ད་རེད་རྒྱལ་བ་རིན་པོ་ཆེ་གི་ཨན་ནི་ཡང་སྲིད་ཕེབས་ཕྱོགས་སྐོར་ལ་ནས་ཐུགས་སྣང་ཅི་གནང་ང་ཚོས་གསལ་བཤད་ཡོད། ཨན་ཅི་དོན་ཚན་འགའ་ཤས་ཅིག་ཕ་གིར་བཀོད་བཞག་ཡོད། དེ་ཚོ་ཚང་མ་མི་དམིགས་ཡུལ་ཆེན་པོ་རེད་བྱས་ནས་ད་དེ་འདྲས་རིམ་པས་རིམ་པས་རིམ་པས་ས་གནས་ཡོད་པ་བོད་རིགས་ཚོགས་པ་ས་གནས་རེ་ཡོད་པའི་ང་ཚོ་རྒྱབ་སྐྱོར་ཚོགས་པ་ཨན་གྲོས་ཚོགས་ནང་གྲོགས་པོ་ང་ས་གནས་ཡོད་པའི་བོད་རྒྱའི་ང་ཚོ་འབྲེལ་བ་ཡོད་ངེས་དོན་ཚང་མ་སྣུམ་རྡོལ་གྱི་ཐུན་མོང་དང་ཕྱག་ལས་གནང་མེད་ན་དེ་འདྲའི་འབྲེལ་བ་ཐུན་ཡང་གི་ཨེ་ནི་ལངས་པ་ཅིག་འདུག་ཞེས་ཞུ་ཡང་ཡིན། ད་དུང་གོང་ཞུས་ཞུ་སྙན་ནང་བོད་ནང་དྲག་པོའི་སྲིད་ཇུས་ལག་ལེན་བསྟར་ནས་བོད་མིའི་འགྲོ་བ་མིའི་ཐོབ་ཐང་རྩིས་མེད་རྡོག་རོལ་གཏོང་མཁན་རྒྱ་ནག་གི་འགོ་ཁྲིད་ཚོར་ཆབ་སྲིད་ཀྱི་ཉེས་ཆད་དྲག་པོ་གཏོང་དགོས་པ་དང་བོད་ནང་གི་དངོས་ཡོད་བདེན་པའི་གནས་ཚུལ་ཁག་ཤེས་རྟོགས་ཐུབ་ཐབས་གནང་དགོས་པ། བོད་མཐོ་སྒང་གི་ཁོར་ཡུག་སྲུང་སྐྱོབ་གནང་རྒྱུ་སོགས་ལ་དམིགས་ནས་རྒྱལ་སྤྱིའི་ཚན་རིག་མཁས་པ་དང་ཉམས་ཞིབ་པ་རྣམས་བོད་ནང་རང་དབང་ཐོག་ནས་འགྲོ་སྐྱོད་ཐུབ་ཐབས་ཀྱི་འབད་བརྩོན་གནང་དགོས་སྐོར་སོགས་ཀྱང་ཞུས་འདུག། ཡུ་རོབ་སྤྱི་མཐུན་ཚོགས་པའི་ཁོངས་སུ་ཚོགས་མིའི་རྒྱལ་ཁབ་ཁྱོན་བསྡོམས་ཉི་ཤུ་རྩ་བདུན་ཡོད་པ་རེད། ལེ་ཚན་འདི་ཕྱོགས་བསྒྲིགས་ཀྱིས་སྙན་སྒྲོན་ཞུ་མཁན་སེང་གེ་རི་བསོད་ནམས་ལྷ་མོ་ཡིན། རྣམ་པ་ཚོས་ང་ཚོའི་ལེ་ཚན་འདི་གསན་པར་ཐུགས་རྗེ་ཆེ། དེ་ནས་དེ་རིང་གི་གླེང་མོལ་གྱི་ལེ་ཚན་ནང། ཨ་མི་རི་ཀའི་གྲོས་ཚོགས་ཀྱིས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྔོན་རྩིས་ནང། བོད་དང་འབྲེལ་བའི་ལས་གཞི་ཁག་ལ་ཨ་སྒོར་ས་ཡ་ཉི་ཤུ་རྩ་གཉིས་ལྷག་རོགས་དངུལ་གནང་རྒྱུ་གཏན་འཁེལ་ཡོད་པ་རེད། དེ་རིང་གླེང་མོལ་གྱི་ལེ་ཚན་ནང་ཨ་རིའི་གཞུང་གིས་ལོ་ལྟར་བོད་དོན་རོགས་དངུལ་ཁག་བགོས་འགྲེམས་བྱེད་སྟངས་དང་རོགས་དངུལ་དེས་བོད་མིའི་རྩ་དོན་ལ་ཕན་ནུས་ཀྱི་སྐོར་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་བར་བརྒལ་གཙོ་འཛིན་བུ་ཆུང་ཚེ་རིང་ལགས་དང་བྱང་ཨ་མི་རི་ཀའི་སྐུ་ཚབ་དོན་གཅོད་རྣམ་རྒྱལ་ཆོས་གྲུབ་ལགས་རྣམ་གཉིས་དང་རྩོམ་སྒྲིག་འགན་འཛིན་རྡོ་རྗེ་དགྲ་འདུལ་ལགས་བར་གླེང་མོལ་ཞུས་པ་ཞིག་གསན་རོགས་གནང། ཨ་མི་རི་ཀའི་གཞུང་གིས་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་ཡི་སྔོན་རྩིས་ནང་བོད་དང་འབྲེལ་ཡོད་ཀྱི་ལས་གཞི་ཁག་ལ་ཨ་སྒོར་ས་ཡ་ཉི་ཤུ་རྩ་གཉིས་ལྷག་རོགས་དངུལ་གནང་རྒྱུ་གཏན་འབེབས་གནང་ཡོད་རེད་ཨ་རིའི་སྲིད་འཛིན་ཇོ་བྷའི་ཌན་མཆོག་གིས་སྔ་ལོ་ཕྱི་ཟླ་བཅུ་གཉིས་པ་གི་ཚེས་སུམ་ཅུ་ཉིན་སྔོན་རྩིས་ཁྲིམས་འཆར་ལ་མཚན་རྟགས་བསྐྱོན་ནས་ཨ་རིའི་ཁྲིམས་གཞི་གཏན་འབེབས་གནང་ཡོད་པ་རེད་ཨ་རིའི་གཞུང་གིས་བོད་དང་འབྲེལ་དཔལ་འབྱོར་མཐུན་འགྱུར་རོགས་རམ་གནང་རྒྱུ་གི་ཁོངས་སུ་ཨ་རིའི་ཕྱི་སྲིད་ལས་ཁུངས་ཀྱི་བོད་དོན་ཆེད་དམིགས་བསལ་འབྲེལ་མཐུད་ལས་ཁུངས་ལ་ཨ་སྒོར་ས་ཡ་གཅིག་གཏོང་རྒྱུ་དང་བོད་ནང་རིག་གཞུང་དང་ཤེས་ཡོན་དང་ཁོར་ཡུག་སྲུང་སྐྱོབ་སོགས་ཀྱི་ལས་འཆར་ཆེད་ཕྱག་ལས་གནང་མཁན་གཞུང་འབྲེལ་མ་ཡིན་པའི་གི་ཚོགས་པ་བརྒྱུད་ཨ་སྒོར་ས་ཡ་བཅུ་ལས་མི་ཉུང་བ་གནང་རྒྱུ། ཡང་བཙན་བྱོལ་བོད་མིའི་སྤྱི་ཚོགས་ཁྲོད་བོད་ཀྱི་ཆོས་དང་རིག་གཞུང་སྐད་ཡིག་བཅས་མི་ཉམས་རྒྱུན་འཛིན་གྱི་ཆེད་རྒྱ་གར་དང་བལ་ཡུལ་གཉིས་ནང་གི་བོད་མིའི་སྤྱི་ཚོགས་དང་བོད་མིའི་སྒྲིག་འཛུགས་ཀྱི་ཡར་རྒྱས་ལས་གཞི་སོགས་ལ་ཨ་སྒོར་ས་ཡ་བརྒྱད་ལས་མི་ཉུང་བ་གནང་རྒྱུ། དེ་བཞིན་བོད་མིའི་སྒྲིག་འཛུགས་ཀྱི་ནུས་པ་རྒྱ་སྐྱེད་གཏོང་ཐབས་ཀྱི་ཆེད་ཨ་སྒོར་ས་ཡ་གསུམ་ལས་མི་ཉུང་བའི་གི་རོགས་དངུལ་གནང་རྒྱུ་ཡིན་པ་སོགས་བཀོད་གནང་འདུག་ཨ་རིའི་བོད་དོན་ལས་གཞི་ལ་རོགས་དངུལ་ཁག་ཅིག་ད་ཡུ་ཨེས་ཨའི་ཏི་ཞེས་བརྒྱུད་ནས་གནང་རྒྱུ་དང། ཡང་གྲོས་ཆོད་དེའི་ནང་དུ་ཨ་རི་ཡུ་ཨེས་ཨའི་ཏི་ཡིས་རྒྱ་གར་ནང་ཡོད་པའི་བཙན་བྱོལ་བོད་མི་རྣམས་ལ་ཁང་པ་མཁོ་སྤྲོད་ཀྱི་ལས་གཞི་ཁག་ལ་རྒྱབ་སྐྱོར་གནང་རྒྱུའི་ཐད་དགོངས་བཞེས་གནང་རོགས་ཞེས་པའི་ཡང་དེ་འདྲའི་ཡིག་འཁོད་ཡོད་རེད། དེ་རིང་གླེང་མོལ་གྱི་ལེ་ཚན་ནང་ལ་ཨ་རིས་རོགས་དངུལ་ཕོན་ཆེན་པོ་བཏང་བ་དེ་གིས་ཨ་རིའི་བོད་དོན་ཐོག་ལ་ཆོད་སེམས་དང་བོད་མིའི་རྩ་དོན་ལ་ཇི་ལྟར་གནད་འགག་ཆགས་ཀྱི་ཡོད་པའི་སྐོར་ལ། རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་བར་བརྒལ་གཙོ་འཛིན་བུ་ཆུང་ཚེ་རིང་ལགས་དང་བྱང་ཨ་རིའི་སྐུ་ཚབ་དོན་གཅོད་སྐུ་ངོ་རྣམ་རྒྱལ་ཆོས་གྲུབ་ལགས་རྣམ་པ་གཉིས་དང་གླེང་མོལ་ཞུ་རྒྱུ་ཡིན་བྱས་ན་རྣམ་པ་གཉིས་དེ་རིང་ང་ཚོའི་ལས་རིམ་ནང་ཕེབས་པར་བཀའ་དྲིན་ཆེ། ད་ཚེ་རིང་ལགས་ཨོ་ཧྲ་ཧོ། ད་ལྟའི་བུ་ཆུང་ཚེ་རིང་ལགས་ཀྱིས་བོད་དོན་ཐོག་ལ་ཨ་མི་རི་ཀ་གི་དེ་འབྲེལ་གྱི་ལོ་རེ་ལྟར་རྒྱབ་སྐྱོར་གནང་ཡས་ཀྱི་དེའི་སྔོན་རྩིས་ནང་ལོགས་ལ་ཚུད་ཡས་དེ་ག་དུས་ནས་འགོ་བཙུགས་པ་རེད་ཨ་ནི་དེའི་ལོ

དངོས་སུ་དངོས་པོའི་ཐོག་ནས་རོགས་སྐྱོར་གནང་ཡག་གི་ལས་འཆར་འདི་འདྲས་ལྟར་དགོངས་པ་བཞེས་ཕྱོགས་དེ་འདི་ནས་འགོ་ཚུགས་དེའི་གོང་ནས་མ་གཞི་ང་ཚོ་བོད་ཀྱི་ལོ་རྒྱུས་ནང་མཁྱེན་གྱི་རེད་ལྔ་བཅུ་ང་དགུ་དེའི་གོང་ཡིན་འདས་པ་དེ་ལྐོག་ནས་ཨ་རིའི་གསང་བའི་ལས་ཁུངས་ཀྱིས་བོད་པའི་སྤྱི་ཚོགས་ལ་རོགས་པ་བྱས་ཡག་གི་ལུགས་སྲོལ་ཅིག་ཡོད་ཆགས་བསྡད་ཡོད་ད་དངོས་སུ་དེ་ཅིག་ཕྱི་གསལ་ནང་གསལ་ལྟ་བུ་བྱས་བྱས་ཅིག་རོགས་སྐྱོར་བྱས་བྱས་བོད་མིའི་སྤྱི་ཚོགས་བདེ་དོན་ལ་རེད་ཅིག་མི་རིགས་སྲུང་སྐྱོབ་ལ་སོགས་པ་དེ་འདྲས་ཐོག་ལ་བྱེད་ཡག་དེ་སྐུ་མདུན་ཆིབས་བསྒྱུར་གནང་ཚར་བའི་རྗེས་ལ་ཨ་མི་རི་ཀའི་གྲོས་ཚོགས་གྲོགས་པོ་བྱེད་མཁན་དེ་ཚོ་དང་བོད་དོན་ཐོག་ལ་ཅིག་རོགས་པ་བྱེད་སྟངས་ག་འདྲས་བྱས་ན་ཡག་ག་ཡོད་ན་བསམ་གྱི་དགོངས་འདི་འདྲས་བྱས་ཅིག་འགོ་བཙུགས་བྱས་མཐར་མ་ད་བརྒྱད་ཅུ་གྱ་གྲངས་ནང་གཞི་ནས་ཅིག་ལས་བྱ་དེ་ཚོ་འགོ་བཙུགས་ཡ་ཐབས་ཤེས་དེ་བྱས་ཐབས་ཤེས་ག་ཚོད་ཨ་རིའི་ད་ཁྲིམས་ཀྱི་འགྲོ་ལུགས་ཐོག་ནས་ཁྲིམས་བཟོ་ཡ་སོགས་འདི་འདྲས་གཏན་འབེབས་གནང་བྱས་གང་ལྟར་འགོ་འདི་འདྲས་བཙུགས་བཞག་པ་ཆགས་བསྡད་ཡོད། ད་ལོ་ལྟར་ཨ་མི་རི་ཀ་གི་སྔོན་རྩིས་ནང་ལོགས་ལ་ཅིག་གཏན་འབེབས་བྱས་པ་མ་ཚད་རྒྱབ་ལྗོངས་ལ་ཅིག་བལྟས་ཡོང་དུས་ལོ་རེ་ཡིན་ཡང་མང་རུ་མང་རུ་འགྲོ་མ་གཏོགས་ཉུང་རུ་འགྲོ་ཡ་གི་དེ་འདྲ་ཡོད་ས་མ་རེད་བ། ཐག་རག་རེད་ཐོག་མ་འགོ་བཙུགས་པའི་སྐབས་ས་ཡ་འགའ་ཤས་ཅིག་ཡིན་ནམ་མེད་ན་འདི་འདྲའི་ཚོར་བཞིན་པ་ཡོད་ས་ཡ་གཉིས་གསུམ་ཅིག་ཡིན་པ་ཡོད་ཕལ་ཆེར་ད་འདི་འདྲའི་ཟེར་བྱས་ད་ད་ལྟའི་ཆ་ལ་ས་ཡ་ཉི་ཤུ་ལྷག་གི་དེ་ཅིག་ལོ་རེ་རེ་ཅིག་གཏན་འབེབས་གནང་ཡ་དེ་ཆགས་དེ། ལགས་སོ་ལགས་སོ། ཨ་ནི་ད་ལྟ་འདི་སྐུ་ངོ་དོན་གཅོད་ཅིག། བོད་མིའི་སྒྲིག་འཛུགས་ལ་ད་ས་ཡ་བརྒྱད་རག་གི་ཡོད་རེད་ཟེར་ད་བཙན་བྱོལ་སྤྱི་ཚོགས་རེད་ཨ་ནི་བལ་ཡུལ་ད་དེ་འདྲའི་དེ་འདྲའི་གཅིག་ཡང་གཅིག་བོད་མིའི་སྒྲིག་འཛུགས་ལ་ཡང་ཟུར་དུ་ཡ་ས་ཡ་གསུམ་རག་ཡ་དེ་འདྲའི་གཅིག་ཡོད་རེད། དེ་འདྲའི་པེ་ཤག་རག་སྟངས་དེ་མང་ཆེ་བ་གཅིག་ད་ད་ལྟ་ཡུ་ཨེས་ཨའི་ཏི་བྱས་ཨ་ནི་ཏི་བེད་ཧྥན་བརྒྱུད་བྱས་ནས་དེ་འདྲའི་རག་གི་ཡོད་རེད་སྐོར་ར་མང་པོ་བརྒྱབ་བྱས་ནས་དེ་འདྲའི་རག་གི་ཡོད་རེད་པ་ཐད་ཀར་དེ་རག་ཡ་གི་དེ་འདྲའི་ཡོང་གི་ཡོད་ན་མེད་ན། ལགས་སོ་རྡོ་རྗེ་དགྲ་འདུལ་ལགས་ད་ལྟ་དེ་དྲི་བ་དེ་འཁུར་བ་དེ་ཐུགས་རྗེ་ཆེ་གནང་དེ་གནད་འགག་ཅིག་ཆགས་ཀྱི་འདུག་ཨ་རི་གཞུང་གི་ངོས་ཕྱོགས་ནས་ད་ང་རང་ཚོ་བཙན་བྱོལ་ནང་ཡོད་པའི་བོད་མི་ཚོ་གི་ད་ལྟ་དམིགས་བསལ་གྱི་ད་ཅིག་གི་སྐད་ཡིག་རེད་རིག་གཞུང་རེད་དེ་སྲུང་སྐྱོབ་བྱེད་ཆེད་དུ་རོགས་དངུལ་ཅིག་གནང་གི་ཡོད་རེད་ཡིན་པ་ཡིན་ན་ཨ་རི་གི་དངུལ་འགྲོ་སྟངས་དེ་ག་རེ་ལབ་ན་ཁོ་རང་ཚོ USAID ཡིན་པས་ན་ཨ་རི་གཞུང་གི་ད་ལྟ་འགྲོ་སྟངས་ཀྱི་འོག་ནས་ཡང་སྒྲིག་གཞི་མང་པོ་ཞིག་འདུག། ང་རང་ཚོ་བཙན་བྱོལ་བོད་མིའི་སྒྲིག་འཛུགས་ལ་ཡང་ཐད་ཀར་དངུལ་སྤྲད་ཡ་གི་ལམ་ཁ་ཅིག་ཡོད་པ་མ་རེད། དེ་ཡིན་དུས། ད་ལྟ་ཨ་རི་གཞུང་གི་རོགས་དངུལ་ག་རེ་ཡིན་པ་ནི USAID གི་འོག་འགྲོ་དགོས་པ་བྱས། དེ་ཡིན་དུས་དེའི་དངུལ་དེ་འགྲོ་ས་དེ་ཨ་རི་ནང་དེབ་སྐྱེལ་བྱས་བཞག་པའི་གི་ཨ་ནི་དེ་ཚོགས་པ་གཅིག་གི་བརྒྱུད་ནས

ཐད་ཀར་ང་ཚོ་དང་བཙན་བྱོལ་བོད་མིའི་སྒྲིག་འཛུགས་ལ་ཡ་དེ་དངུལ་བཏང་ཡ་གི་ལམ་དང་ལུགས་སྲོལ་ཅིག་ད་ལྟ་ཡོད་མ་རེད། ལགས་སོ། ད་ལྟ་བུ་ཆུང་ཚེ་རིང་ལགས། ཅིག་ད་འདི་ང་ཚོས་ཀྱི་ཁྱེད་རྣམ་པ་ཚོ་གི་ད་ཅིག་གསལ་བསྒྲགས་བྱས་པའི་འདིའི་ནང་ལ་ལྟ་ཡོང་དུས་ཁྱོན་བསྡོམས་ནས་བོད་ནང་ལོགས་ལ་ས་ཡ་བཅུ་ཨ་ནི་བཙན་བྱོལ་ནང་ལོགས་ལ

དེ་ལས་མི་ཉུང་བ་ལབ་དུས་འདིའི་སྒང་ལ་ཡང་སྤྲོད་སྲིད་པ་རེད་པས། ད་ཨ་མི་རི་ཀའི་གཞུང་གིས་ལོ་རེའི་ནང་བོད་པའི་སྤྱི་ཚོགས་བོད་མི་དང་འབྲེལ་བ་ཡོད་པའི་ཁྱོན་བསྡོམས་ནས་དངུལ་གནང་ཡ་བྱས་པ་ན་ཕལ་ཆེར་ས་ཡ་ཉི་ཤུ་རྩ་བརྒྱད་རྩ་དགུ་ཅིག་སླེབས་དགོས་ཀྱི་རེད་ལོ་རེ་ད་དེང་སང་སྐབས་ལོ་རེ་རེ་ལ་ལོ་རེ་རེ་ད་ད་ང་ཚོས་གི་དེ་ཅིག་བསྒྲགས་གཏམ་འདིའི་ནང་ལ་ཅིག་གསལ་བསྡད་པ་དེ་དམིགས་སུ་བཀར་ནས་ཅིག་དངུལ་འབོར་དེ་ད་ལྟའི་ཁྲིམས་ནང་ལ་གཏན་འབེབས་ཡོད་པ་དེ། འདི་ཚོ་བཀོད་ན། གཏན་འབེབས་མེད་པ་དཔེར་ན་ལྟ་བུ་ད་ལས་འཆར། རླུང་འཕྲིན་ཁང་གཉིས་ཨ་རིའི་རྒྱང་སྲིང་རླུང་འཕྲིན་ཁང་དང་རྣམ་པ་ཚོ་རླུང་འཕྲིན་ཁང་ད་ག་རང། ད་ག་རང་ནང་བཞིན། སློབ་ཡོན་ལོ་རེ་རྒྱ་བལ་རྒྱ་གར་དང་བལ་ཡུལ་ཁུལ་ནས་ཅིག་དེ། སློབ་གྲྭ་ཆེན་མོ་ལ་ཕེབས་མཁན་ཁོ་ཚོའི་སློབ་ཡོན་ཐོག་ལ་དེ་ནས་ཡང་དེ་སྔ་བོད་ནང་ནས་ཚུགས་ཏེ་ཤེས་ཡོན་ཅན་དེ་ཅིག་དམིགས་བསལ་ཉམས་མྱོང་བསག་ཡ་དོན་དག་ལ་དེ་བ་ཅིག་ཨ་རིའི་མཐོ་སློབ་བརྒྱུད་བྱས་དེ་འདྲ་ཡང་རང་ངོས་ཕེབས་ཡག་ལྟ་བུ། Fulbright Scholarship། ནས་བོད་ནང་ལོགས་ནས་སུ། བོད་ནང་ནང་ནས་འོང། ཁོང་ཚོ་དེ་འདྲ་ལ་དེ་འདྲ་ཡོང་བ་ཚོ་དེ་འདྲ་དང་ནང་བཞིན་ཡང་དེ་བ་ཨ་རིའི་གི་དམངས་གཙོའི་ཐེབས་རྩ། ཁོང་ཚོ་བརྒྱུད་བྱས་ཅིག་བོད་མི་སྤྱི་ཚོགས་ལ་དམངས་གཙོའི་ལས་གཞི་ད་དཔེར་ན་དེ་ཚོ་དྲང་པོ་དེ་ཚོ་ད་ལྟ་འདིའི་ནང་གསལ་མེད་དུས་འདི་བཀོད་ཡོད་མ་རེད་མ་གཏོགས་ཁྱོན་བསྡོམས་ནས་འདི་ཆགས་ད་ལྟ་ད་རོབ་རྩིས་ཀྱི་བྱས་རེད་གཅིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བརྒྱད་ནས་ཕལ་ཆེར་ཉིས་སྟོང་ད་ད་ལོ་ཉིས་སྟོང་ཉི་ཤུ་རྩ་རྩ་གཉིས་བར་དུ་བརྩིས་པ་ན་ཕལ་ཆེར་ཁྱོན་བསྡོམས་ནས་ཨ་མི་རི་ཀ་གི་ས་ཡ་ཉིས་བརྒྱ་ལྔ་བཅུ་ཙམ། བོད་པའི་སྤྱི་ཚོགས་དོན་དག་ལ་བཏང་གནང་ཡོད་ས་རེད། ས་ཡ་ཉིས་བརྒྱ་ལྔ་བཅུ། ལགས་སོ། ད་ལྟ་འདི་སྐུ་ངོ་དོན་གཅོད། ད་ལྟ་འདི་སྐུ་ངོ་སྲིད་སྐྱོང་གིས་ཉེ་ཆར་རང་གཅིག་གསལ་བཤད་ཅིག་བྱས་འདུག་ཡང་གཅིག་ག་རེ་ཟེར་དགོས་རེད་ཅིག། USAID བརྒྱུད་ནས་རྒྱ་བོད་འགྲོ་སོང་ཟེར་ན་རེད་ཨ་ནི་ད་ཕལ་ཆེར་གཙོ་བོ་ཆེ་ཤོས་བལ་ཡུལ་དང་རྒྱ་གར་ལ་ལབ་གི་ཡོད་ས་རེད་བོད་མི་སྐྱབས་བཅོལ་བ་ཚོ་ལ།

རྒྱབ་སྐྱོར་གྱི་དེ་འདྲའི་རང་གི་ཐབས་ཤེས་ང་ཚོས་གནང་གི་ཡོད་རེད། ད་ལན་སྔོན་རྩིས་འདི་ནང་ལ་ཡང་སྔོན་རྩིས་འདི་གི་ད་ལྟ་ཨིན་ཇི་ན་ཞུས་པ་ན Explanatory Note ཞུ་གི་རེད། དེ་འགྲེལ་བཤད་ཀྱི་དེའི་ནང་ལ་ཡང་ཚིག་གྲུབ་ཅིག་ཡོད་རེད། དེའི་ནང་ལ་ད USAID གིས་ཨ་ནི་ད་ལྟ་བཙན་བྱོལ་བོད་མི་གི་ད་ལྟ་དེ་སྡོད་ཁང་རྒྱག་ཡ་དེའི་སྒང་ལ་ཡང་དགོངས་པ་བཞེས་དགོས་འདུག་ཟེར་རེད་མ་གཏོགས་དངུལ་དེ་འདྲས་སུ་བཏང་ཡ་ད་དེ་འདྲས་ཁ་ཡ་ཁུ་ཆེ་གཏན་འབེབས་བྱས་ཡོད་མ་རེད། ད་དེ་ང་ཚོས

རོགས་དངུལ་གྱི་ད་ལྟ་དེ་ལྟ་སྟངས་འཛིན་བྱེད་མཁན་དེ་ཡིན་དུས་ཁོ་རང་ཚོ་ལ་སྒྲིག་གཞི་མང་པོ་བྱེད་ཡོད་རེད་ཁོ་རང་ཚོ་གི་ད་ཅིག Policy ཞིག་ཡོད་རེད་པ་སྲིད་ཇུས་དང་དེ་ད་ལྟ་ད་དེ་བཀོད་ཅིག་ཆགས་བསྡད་ཡོད་རེད་ད་ཁང་པ་གསར་རྒྱག་དང་འཛུགས་སྐྲུན་གྱི་ལས་གཞི་དེ་དུས་རྒྱུན་དུ USAID གནང་གི་ཡོད་མ་རེད་ད་དེ་ཡིན་པས་ན་ཨ་ནི་མ་འོངས་པ་ད་དེ་ག་འདྲས་གནང་ཐུབ་རེད་ཐུབ་མ་རེད་དེ་ཚོ་ད་ལྟ་གཞི་ནས་དེ་རེད་ད་གྲོས་ཚོགས་ངོས་ཕྱོགས་ནས་ད་ལྟ་ང་ཚོ་སྒྲིག་འཛུགས་ངོས་ཕྱོགས་ནས་ད་རེ་སྐུལ་ཞུས་པ་ནང་བཞིན་དེ་ལ་ཡང་དགོངས་པ་བཞེས་གོ་སྡུར་ཅིག་བྱས་ཨ་ནི་དེ་ནས་བཀའ་མོལ་ཡོང་བྱས་ཨ་ནི་ག་ལེ་ག་ལེ་ད་ལྟ། ད་ནང་ལ་ག་རེ་ཆགས་ཀྱི་འདུག་དེ་རྗེས་ལ་ཡག་ལྟ་རྒྱུ་རེད། ད་ཁ་སང Vion གྱི་གསུང་སྟངས་དེ་ཡིན་པ་ན་ཧ་ལམ་ཅིག་དངུལ་རག་གི་ཡོད་པ་འདྲ་ཅིག་བསྟན་ཡོང་གི་ཡོད་དེ་ནི་སྤྱི་ཚོགས་ནང་ལ་ཡང་ཅིག་ག་རེ་ལབ་དགོས་རེད་ད་ཡིན་ནའི་གསར་འབྱོར་བ་དེ་ཚོ་ལ་ཡང་ཅིག་ཁང་པ་གསར་རྒྱག་བྱས་པ་དེ་དེ་སྔོན་བྱུང་ཡོད་རེད་བ་དང་ད་སྦི་རི་དང་དེ་ཚོ་མང་ཆེ་བ་ལ་ཅིག་བྱུང། དེ་དངོས་འབྲེལ་རེད་ད་དེ་བཙན་བྱོལ་སྒྲིག་འཛུགས་ཀྱི་ངོས་ཕྱོགས་ནས་ཐབས་ཤེས་བཏང་བྱས།

དེ་འགྲོ་ལུགས་འགྲོ་སྟངས་དེ་སྟངས་འཛིན་བོད་མིའི་སྒྲིག་འཛུགས་ཀྱི་སྟངས་འཛིན་གྱི་འོག་ལ་ཡོད་ས་མ་རེད་དེ་བཀའ་འདྲི་འདྲ་བོ་སུས་ཀྱིས་ཡིན་ན་ཡང་སྙན་ཞུ་བྱས་ན་འགྲིག་གི་ཡོད་རེད་བཀའ་འདྲི་དང། དང་པོ་འདི་མ་ཞུས་གོང་ན་ངས་འདི་ཞུ་ན་བསམ་ཨ་མི་རི་ཀའི་ད་གཞུང་གིས་ཅིག་ལོ་རེའི་བོད་མིའི་སྤྱི་ཚོགས་ནང་ལ་ཅིག་དངུལ་འབོར་གྱི་རོགས་རམ་གནང་ཡ་དེའི་གི་ཐོག་མར་འགོ་བཙུགས་ཡ་གི་དམིགས་ཡུལ་དེ་ག་རེ་ཡིན་མིན་དེ་སྐུ་མདུན་གི་ལས་ཆིབས་བསྒྱུར་གནང་པའི་རྗེས་ལ་ཅིག་ཨ་མི་རི་ཀའི་གཞུང་མཛད་གཙོ་རྣམ་པ་ཚོ་ལ་ག་རེ་ཞིག་བཀའ་གནང་སོང་ང་ཚོའི་གཙོ་བོ་ཆབ་སྲིད་ཀྱི་དམིགས་ཡུལ་དེ་བོད་དཀའ་རྙོག་སེལ་ཆེད་ཅིག་བོད་མི་ཚང་མ་བོད་ལ་ཅིག་ཕར་ལོག་ཐུབ་ཡ་དང་ཅིག་བོད་ནང་ལོག་ཡིན་པ་ཡིན་ནའི་ཅིག་ཡར་རྒྱས་སོ་སོ་སོ་སོ་ཡར་རྒྱས་བཏང་ཐུབ་ཡ་གི་ནུས་པ་ཅིག་སླེབ་ཐུབ་ཡ་འདི་རེད་དམིགས་ཡུལ། དམིགས་ཡུལ་དེ་མ་རག་བར་དུ་བོད་པའི་སྤྱི་ཚོགས་ལ་ཕྱི་ནང་གཉིས་ཀ་ཐོག་ལ་ཅིག་དཔལ་འབྱོར་གནད་དོན་ཡིན་ནའི་རེད་སློབ་གསོའི་གནད་དོན་ཡིན་ནའི་རེད་ཅིག་རིག་གཞུང་གནད་དོན་ཡིན་ནའི་ཆོས་གནད་དོན་འདི་ཚོའི་ཐོག་ལ་ཡར་རྒྱས་འགྲོ་དགོས་ཡ་ངེས་ཅན་རེད། ངོ་བོ་སྲུང་སྐྱོབ་བྱེད་ཡ་འདི་འདྲ་ལ་འདི་འདི་ཡིན་འདུག་རོགས་དངུལ་དགོས་ཡོད་པ་མཚུངས་ལ། དམིགས་སུ་བཀར་ནས་བོད་ནང་ལོག་ཡིན་པ་ཡིན་པས་ན་སྐུ་མདུན་གྱིས་གནང་ཐད་ཀར། སྐུ་མདུན་དང་བོད་མིའི་སྒྲིག་འཛུགས་ཀྱིས་གནང་ཐུབ་ཡག་གི་ཆབ་སྲིད་ཀྱི་ཁོར་ཡུག་ཡོད་མ་རེད་གལ་ཏེ་གནང་སྙིང་འདོད་པ་ཡིན་པས་ན་ཞུ་མ་གཏོགས་རྒྱ་ནག་གཞུང་གི་དེ་སྒྲོག་ཐག་བྱེད་ཅིག་ཡོང་གི་མེད་པ་དེ་ཁོ་གསལ་པོ་ཤེས་རོགས་དེ་ཡིན་དུས་སྐུ་མདུན་གྱི་འབད་བརྩོན་གནང་དེའི་སྐབས་དང་དེའི་སྐབས་དམིགས་བསལ་སྐུ་ཚབ་རྒྱ་རི་རིན་པོ་ཆེ་དེ་བཞུགས་ཡོད་རེད། ཁོང་རྣམ་པ་ཚོ་གིས་ཇི་འདྲས་ཅིག། གྲོས་ཚོགས་འཐུས་མི་ཁོང་རྣམ་པ་ཚོ་ལ་ཅིག་འབོད་སྐུལ་ཞུས་བྱས་བོད་ནང་ལོག་ལ་བོད་མི་ཚོ་ཡིན་ནའི། ཆབ་སྲིད་དཀའ་རྙོག་མ་སེལ་གྱི་བར་དུ་སྒུག་བསྡད་པས་ན་ཁོང་ཚོ་གཅིག་བྱས་ན་དཔལ་འབྱོར་གྱི་ནུས་པ་དང་གཅིག་སྤྱི་ཚོགས་ནུས་པ་དེ་ཚོ་ཉམས་ཡག་ཉེན་ཁ་འདུག་དེ་ཡིན་དུས་དེ་ཚོ་ཡག་ཐག་པས་ཡོང་ཡ་དོན་དག་ལ་རོགས་སྐྱོར་དགོས་ཀྱི་འདུག་དེ་གཅིག་ཟེར་ནོ། ད་འདི་གནད་འགག་ག་རེ་ཞུས་ན་དེའི་སྐབས་ཀྱི་དཔེར་ན་ད་ལྟའི་སྤྱི་ཚོགས་ཕལ་ཆེར་ད་ལྟ་འདྲ་འདྲ་བོ་རེད། རྒྱ་ནག་དེ་ཕྱོགས་གཅིག་ནས་དམར་པོའི་གཞུང་ཆགས་བསྡད་དུས་དམར་པོའི་གཞུང་ལ་ཨ་མི་རི་ཀ་གིས་རྒྱབ་སྐྱོར་བྱེད་ཡག་གི་ལུགས་སྲོལ་དེ་ཡོད་མ་རེད་ལམ་ལུགས་སྲོལ། གལ་སྲིད་དམར་པོ་ལ་འགལ་ཟླ་སོགས་ཆགས་བསྡད་རུང་ཡིན་པ་ཡིན་ན། རྒྱ་རི་རིན་པོ་ཆེ་གི་ཕྱག་དེབ་ནང་དོན་ཅི་ཁྱེད་རང་གཟིགས་གནང་དང་ཅི་གནང་གསལ་ཡོད། ཨ་རིའི་གྲོས་ཚོགས་འཐུས་མི་ལྕམ་པེ་ལོ་སི་རེད་ད། སྐུ་ཞབས་ལེ་ཧི་ཁོང་རྣམ་པ་ཚོ་བོད་པའི་ཐོག་ལ་རོགས་སྐྱོར་བྱས་ལ་རྒྱ་ནག་གི་ད་བོད་རྒྱ་ནག་གི་སྒྲོམ་གཞིའི་ནང་ལ་ཆགས་བསྡད་དུས། ཁོང་ཚོས་དགོངས་པ་དམིགས་བསལ་བཞེས་བྱས། ཆག་ཡང་ལྟ་བུ་བྱས་བྱས་བོད་པ་ལ་རོགས་རམ་བྱས་ན་འགྲིག་གི་འདུག་བྱས་འདི་འདྲའི་བཟོ་འདྲ་ཅིག་གྲོས་ཚོགས་ཀྱི་འགྲོ་ལུགས་འགྲོ་སྟངས་འདི་བྱས་སྐུ་མདུན་སྔོན་ཕྱོགས་ནས་དགོངས་པ་བཞེས་ལ་བོད་པའི་སྔོན་ཕྱོགས་ནས

སྟངས་འཛིན་བྱེད་མཁན་གཅིག་རེད། དེ་འདྲའི་ཐོག་ལ། ད་ཁོང་ཚོ་ལ་ཞུ་དུས་ཞུ་སྟངས་དེ། USAID ཡིས་གཏན་འབེབས་གནང་བྱས་གང་ལྟར་འདི་བྱེད་དགོས། དམིགས་བསལ་སྐུ་ཚབ་རྒྱ་རི་རིན་པོ་ཆེ་དེ་ཡོད་སྐབས་ལ་དངོས་ཤུགས་བརྒྱུད་གསུམ་ཐོག་ནས་དངུལ་དེ་ཚོ་ཕར་འགྲོ་ཡ་དེ་བོད་མིའི་སྒྲིག་འཛུགས་ཐད་ཀར་གནང་མ་ཐུབ་པ་ཡིན་ན། བོད་མིའི་སྒྲིག་འཛུགས་ཀྱི་དང་རྒྱ་རི་རིན་པོ་ཆེའི་དགོངས་བཞེད་ལ་གཅིག་མཐུན་ཐུབ་ངེས་ཀྱི་སྒྲིག་འཛུགས་དེ་ཚོ་རག་ཐུབ་ཡ་གི་འབད་བརྩོན་གནང་བྱས་གང་ལྟར་དེ་འདྲའི་ཚོགས་པ་འགའ་ཤས་ཤིག་ལ་དེ་འདྲའི་གནང་ཡ་དེ་འདྲ་བྱུང་ཡོད། ད་འདི་གནས་སྟངས་འདི་ད་ད་ལྟའི་ཆ་ལ་ཨ་མི་རི་ཀའི་གི་ཅིག་དེབ་སྐྱེལ་བྱེད་པའི་ཚོགས་པ་འདི་འདྲ་མཉམ་དུ་ལས་བྱ་བྱེད་ཡ་ད་འདི་ཆགས་འདུག་པ། ཡང་ཨ་མི་རི་ཀའི་ཅིག་ཚོགས་པ་དེ་ཚོ་ཐད་ཀར་དེང་སང་ཡིན་ན་རྒྱ་ནག་གཞུང་གི་ཡང་ཁྲིམས་གསར་པ་བཟོས་བྱས་ལས་ལས་ཀ་བྱེད་ཡ་ལ་ཁག་པོ་བཟོས་འདུག་གང་ལྟར་ད་མཉམ་འབྲེལ་བྱེད་ཡ་གི་འདི་འདྲའི་བཟོ་འདྲ་ཅིག་ཆགས་ཡོད་རེད་གསུང་གི་འདུག། ལ་སོ་སྐུ་ངོ་དོན་གཅོད་ད་ལྟ་ཅིག་བཙན་བྱོལ་ནང་ལོགས་ལ་ད་ཅིག་གཏོང་བའི་གི་ཕལ་ཆེར་ས་ཡ་བཅུ་གཅིག་འདྲ་བོ་ཅིག་གནང་གི་འདུག་ད་ལོ་ཡང་ཅིག་ས་ཡ་གཉིས་ཅིག་ཡ་འཕར་ཡོད་པའི་གི་གནས་ཚུལ་དེ་འདྲ་འདྲ་བོ་འདུག་པ་ལགས།

ས་ཡ་གཅིག་དང་བཅུ་གཅིག་ཟེར་ལབ་ཡོང་དུས་འབོར་ཆེན་པོ་རེད་པ་ད་རྒྱ་གར་ནག་དངུལ་ལ་བརྩིས་མཇལ་བ་ཡིན་ན། རེད་རེད། ད་འདི་ད་ད་ནི་བུ་ཆུང་ལགས་གསུང་བ་ནང་བཞིན་རེད་ད་འདི་སྔོན་མ་ནས་ང་རང་ཚོ་ལ་ཡ་རོགས་དངུལ་གྱི་བརྩི་བཤད་དེ་སྔོན་མ་ནས་ད་གོང་ས་མཆོག་རེད་ད་ནང་བཞིན་ད་ད་ཨ་ནི་དམིགས་བསལ་སྐུ་ཚབ་རེད་ད་ནང་བཞིན་ད་ཁོང་བཀའ་ཤག་གོང་མ་ད་ཚང་མས་དཀའ་ལས་རྒྱབ་བྱས་དེ་འདྲ་བྱས་མར་ཡོང་བཞག་ཡོད་ཞིག་རེད་པ་ཨ་ནི་ད་ལྟ་ཨ་རི་གི་ད། སྟབས་ཡག་ག་ཅིག་ལ་ང་རང་ཚོ་ད་ལྟ་དེའི་སྔོན་རྩིས་ཀྱི་འགྲོ་སྟངས་ནང་ལ་ཡར་ད་རྩིས་འགོ་བཏོན་བྱས་དེ་བྱས་བྱས་ད་ཉིས་སྟོང་ཉི་ཤུ་རྩ་གཉིས་ནས་ས་ཡ་གཉིས་གཉིས་ཀྱི་བར་རེད་བོད་ནང་ལ་གཉིས་བྱས་བཙན་བྱོལ་ནང་ལ་ཡ་གཉིས་དེ་རེད་ད་སྔོ་གི་ད་ལྟ་དེ་གསུང་ཡོད་དེ་ང་ཚོ་བསྡོམས་དེ་གསུང་དགོས་དེ་ངས་དེ་གོང་དུ་དེ་ངས་ལ་ཞུས་ཡིན་ཨ་རི་གཞུང་གི་རོགས་དངུལ་ག་རེ་ཡིན་པ་ན་ཨ་རི་གཞུང་གི་དེ་སྟངས་འཛིན་བྱེད་ཡོད་རེད་པ་དེ་ཞེ་དྲག་ང་ཚོར་མ་བསམ་ན་ད་ག་ལ་འོ་རེད་གཏིང་ཟབ་པོ་བྱས། ཨ་ནི་ཁོ་བོ་ཁོ་རང་ཁོ་རང་དར་སྤེལ་དུ་སྒྲིག་གཞི་བྱས་ཡོད་རེད། དེ་ཡིན་དུས་ཨ་རི་གིས་དངུལ་ག་རེ་བཏང་གི་ཡོད་ནའི་རོགས་དངུལ། དེ་ཨ་རི་ཁོ་རང་གི་གཞུང་གི་ད་ལྟ་གྲོས་ཚོགས་དང། སྲིད་གཞུང་གི་སྟངས་འཛིན་གི་ད oversight ཞུ་རེད་པ་འདི་ཞུ་ཅི་ཡོད་དུས། འདི་ན་ཆ་རྐྱེན་གཅིག་དེ་ག་རེ་ལབ་ན་ཨ་རི་གིས་དངུལ་ག་རེ་བཏང་གི་ཡོད་ནི།

སེམས་སུ་ཐོན་པའི་དུས་ན་བརྩི་གི་འདུག་ད་འདི་ཆགས་བསྡད་རེད་ད་ཡིན་པ་ལས་དངུལ་དེ་ཏག་ཏག་ཅིག་ས་ཡ་བཅུ་གཅིག་དེ་ཏག་ཏག་བཙན་བྱོལ་བོད་མིའི་སྒྲིག་འཛུགས་ལག་པ་ལ་རག་གི་ཡོད་མ་རེད་ད་ལྟ་ངས་ཞུས་པ་ནང་བཞིན་འདི་སྐྱོན་བྱས་ལས་གཞི་བྱེད་བྱས་ཨ་ནི་ད་ག་ནང་བཞིན་སྙན་ཞུ་རྒྱབ་བྱས་ལས་བྱ་མང་པོ་ཅིག་ཡོད་རེད་དེའི་ནང་ནས་ནི་ཁོང་ཚོས་གལ་ཆེ་ཆུང་རེད་ཨ་ནི་འདི་ཨ་རིའི་གཞུང་ཁོ་རང་གིས་ཡང་འདི་དགོས་མཁོ་མང་པོ་ཅིག་ཡོད་རེད་དེ་ད་ཚང་པ་བྱེད་བྱས་ཨ་ནི་འདི་འདྲ་བྱེད་བྱས་གནང་དགོས་ཡོད་རེད་ཅེས་ཞུ་ཡ་ཡིན། ད་ལྟ་དེ་བུ་ཆུང་ལགས་ཀྱིས། ད་བོད་ནང་ལོགས་ལ་ས་ཡ་བཅུ་དེ་གཞུང་འབྲེལ་མ་ཡིན་པའི་ཟེར་གི་འདུག་ཡང་བཙན་བྱོལ་སྤྱི་ཚོགས་ནང་ལོགས་ལ་ཀྱི་ཆབ་སྲིད་ཀྱི་ཚོགས་པ་དེ་འདྲ་ཡོད་རེད་པ་དཔེར་ན་བོད་གཞོན་ནུ་ལྷན་ཁང། ལྷན་ཚོགས་ཟེར་ཡ་ད SFT ལ་ཡང་འདྲ་བོ་དང། ཨ་ནི་ད་ལྟ་དེ། དགུ་བཅུ་གསུམ་ལས་འགུལ་ཚོགས་པ་དེ་འདྲ་ཀྱི་ཡང་ཀྱི་ཨ་མི་རི་ཀ་ཀྱི་གཞུང་རྩ་ནས་ཐད་ཀར་དེ་རོགས་དངུལ་དེ་འདྲ་རག་ཐུབ་གི་ཡོད་རེད་པས། ཐད་ཀར་རག་ཐུབ་གི་ཡོད་མ་རེད། རག་གི་ཡོད་རེད།

བརྡ་ལན་འདྲ་བོ་ཅིག་སྤྲོད་དགོས་ཡོད་ཅེས་བསམ་གྱི་འདུག་དཔལ་འབྱོར་གཅིག་པུ་ཅིག་མ་ཡིན་པ་ཡང་འདི་གི་རྒྱབ་ལོགས་ལ་ཡང་དམིགས་ཡུལ་གཞན་པ་འདྲ་བོ་ཅིག་ད་ཨ་མི་རི་ཀ་གཞུང་ངོས་ནས་ཀྱི་བོད་ཀྱི་རྩ་དོན་ཐོག་ལ་ཡིན་ན་རེད་ཨ་ནི་གང་ཅིའི་ཐོག་ལ་ཅིག་རྒྱབ་སྐྱོར་འདི་ལྟར་བྱས་ནས་གཡོ་བ་མེད་པ་འདྲ་བོ་ཅིག་མཚོན་གི་ཡོད་རེད་པས་ད་ལྟ་དངུལ་གྱི་ཐོག་ནས་ད་ཐེངས་རོགས་སྐྱོར་བྱེད་སྟངས་ཐོག་ནས་བལྟས་པ་ཡིན་ན།

སྡོད་ཁང་གི་ཐོབ་ཐང་མེད་མཁན་དེ་ཚོ་ད་ཚང་མ་གཅིག་སྒྲིལ་སྡོམ་བྱེད་དེ་ཚང་མ་ལ་ཡང་སྡོད་ཁང་གི་ད་མཐུན་རྐྱེན་སྦྱོར་ཡ་དེ་དགོངས་པ་བཞེས་དགོས་རེད་དམ་ཧ་ལ་ཡང་བྱེད་ཐུབ་དེ་ཡིན་དུས་ལས་གཞི་དེ་རྒྱ་ཆེན་པོ་རེད་ཨ་ནི་གཞུང་གཅིག་གིས་ནི་རེད་ཚོགས་པ་གཅིག་ནས་དེ་གནང་ཐུབ་ཡ་མེད་དུས་ད་ང་ཚོའི་ད་ད་དེ Canada རེད Europe རེད་ད་དེ་ད་ནས་སྲིད་སྐྱོང་མཆོག Japan དེ་འདྲ་ཕེབས་སོང་དེ་དུས་ཏན་ཏན་འདི་སྒང་ལ་ཡང་ཞུས་ཡོད་རེད་བསམ་གྱི་འདུག་ད་ལོ། ད་ལྟ་ད་ཁྱེད་རྣམ་པ་ཚོ་ཨ་རི་གི་རྒྱལ་ས་ནས་ཡང་ན་ད་ལྟ་དུས་གྲོས་ཚོགས་དང་གཞུང་ལ་ད་ཅིག་འབྲེལ་བ་ཐད་ཀ་དེ་ཡོད་ནི་དེ་ཆགས་དུ་ཤོས་རེད་དེ་ལོ་འཁོར་དངུལ་རྩིས་ནང་ལོགས་ལ་པེ་ཤག་གི་དངུལ་གི་དེ་འདྲའི་གི་བརྟན་པོ་ཡོང་ཡ་དེ་ཐོག་ལ་ཡང་ཅིག་ཞུ་སྐུལ་དང་ཅིག་ཞུ་གཏུག་གི་ལས་འགུལ་ཤུགས་ཆེན་པོ་བྱེད་དགོས་ཀྱི་ཡོད་ན་ད་དེ་ཁྲིམས་གི་ཐོག་ལ་བརྟན་པོ་རང་བྱས་ཅིག་ནི་དེ་འདྲ་འདྲ་བོ་ཅིག་རེད་ཨ་ནི་དེ་དང་མཉམ་དུ་ལ་ཉེ་ཆར་རང་སྤྱི་ཟླ་བཅུ་གཉིས་པ་གི་ཚེས་ཉི་ཤུ་ཉིན་མོ་ལ་ཨ་རིའི་གྲོས་ཚོགས་གོང་མའི་ནང་ལོགས་ལ་བོད་རྒྱ་ཡི་དཀའ་རྙོག་སེལ་ཐབས་ཀྱི་ཁྲིམས་འཆར་ཞིག་འདོན་སྤེལ་གནང་ཡོད་རེད་པ་འདི་གི་གནས་སྟངས་དེ་ག་འདྲ་འདྲ་བོ་ཅིག་སླེབས་ཡོད་ད་ལྟ། དང་པོ་སྔོན་རྩིས་ཀྱི་གནད་དོན་ཐོག་ལ་མི་ལོ་ལྟར་རེ་ཞུ་སྐུལ་ཞུ་དགོས་ཀྱི་ཡོད་མ་ཚད་ཤུགས་ཆེན་པོ་ཞུ་དགོས་ཀྱི་ཡོད་ཕྱི་ནང་ཕྱི་གསལ་ནང་གསལ་ཕྱི་ནང་གཉིས་ཀ་ཐོག་ནས་སྤྱིའི་ཐོག་ནས་དཔེར་ན་ང་ཚོའི་ལོ་རེའི། ཨ་མི་རི་ཀ་གི་ཁྲིམས་ཀྱི་ནང་ལོགས་ལ་གཏན་འབེབས་ཤིག་ཆགས་ཡོད་མ་རེད་པས། གཏན་འབེབས་ཡོད་མ་རེད། དེ་འདྲའི། གཏན་འབེབས་ག་རེ་བཟོས་བོད་པའི་སྤྱི་ཚོགས་ལ་རོགས་པ་བྱེད་ཡ་དེ་གཏན་འབེབས་ཡོད་རེད། དངུལ་འབོར་ག་རེ་སྤྲོད་མིན་ག་དུས་སྤྲོད་མིན་ག་འདྲ་སྤྲོད་མིན་ཟེར་དེ་ལོ་ལྟར་རེ་བཞིན་སྔོན་རྩིས་ནང་ལ་ད་གྲོས་ཚོགས་དང། སྲིད་འཛིན་བར་དུ་ལ་དཀའ་རྙོག་ཆེ་བ་དེ་རེད་པ་ལོ་རེ་ཨ་མི་རི་ཀ་འགྲོ་སོང་གཏང་དགོས་ཀྱི་ཡོད་པ་དེ་གཏན་འབེབས་རེད་པ་འགྲོ་སོང་ག་འདྲ་གཏང་གི་མིན་ཟེར་དེ་སྲིད་འཛིན་གྱི་ཕྱོགས་ནས་ཟླ་བ་གཉིས་པ་གཡས་གཡོན་དེ་པ་ཙམ་ལ་སྔོན་རྩིས་འཆར་གཞི་ཅིག་ཕུལ་དགོས་རེད་གྲོས་ཚོགས་ནས། ད་གྲོས་ཚོགས་ཀྱི་འདི་ལ་བྱས་བྱས་ཨེ་སྣོན་འཕྲི་སྤོར་གཅོག་ཚང་མ་བརྒྱབ་བྱས་མཐའ་མ་མར་ཐོན་ཡོང་ཡ་དེ

གྲོས་ཚོགས་ལ་ཅིག་སྲིད་འཛིན་གྱི་སྔོན་རྩིས་སླེབས་ཚར་པའི་གཡས་གཡོན་དེ་བར་ནས་ད་ང་ཚོས་ཞུ་གཏུག་བྱས་དཔེར་ན་ད་ང་ཚོ་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་དེ་ཨ་རིའི་དེབ་སྐྱེལ་བྱེད་པའི་ཚོགས་པ་ཅིག་ལ་འདི་འདྲ་ཐོག་དངོས་སུ་བྱེད་ཆོག་གི་ཡོད་ཅིག་ཞུ་གཏུག་དེ་ཡིན་དུས་ང་ཚོས་བྱས་བྱས་དེའི་ཐོག་ལ་འབྲེལ་ཡོད་ད་སྔོན་རྩིས་ཆ་བགོས་ཚོགས་ཆུང་ཟེར་བྱས་པ་ཁོང་ཚོ་ལ་ད་ཁོང་ཚོས་གཏན་འབེབས་གནང་ཡ་དེར་ཁོང་ཚོ་ལ་ཞུ་གཏུག་བྱས་བྱས་གང་ད་ཨ་ནི་མཉམ་དུ་ང་ཚོ་ལོ་རེའི་ཞུ་གཏུག་གི་ཉིན་མོའི་སྐབས་ལ། ཨ་མི་རི་ཁར་ཡོད་པའི་བོད་རིགས་སྤྱི་མཐུན་ཚོགས་པ་རེད་ད་སྔོན་བོད་མི་རྒྱབ་གཏོགས་ཚོགས་པ་ཁོང་རྣམ་པ་ཚོ་སོ་སོའི་གྲོས་ཚོགས་འཐུས་མི་ལ་བོད་པ་ལ་རོགས་རམ་བྱེད་ཡ་དེ་དེའི་རྒྱབ་སྐྱོར་བྱེད་དགོས་ཀྱི་ཡོད་ཟེར་གང་ལྟར་ཚང་མའི་གི་བསམ་བློ་དང་གཅིག་འདུན་པ་དེ་ཚོ་བཏོན་ཚར་དུས། ཚོད་དཔག་ཚོགས་ཆུང་ཁོང་ཚོས་གི་གྲ་སྒྲིག་གནང་དུས་རུ་བ་འདི་བྱེད་ཐུག་གོ་ར་ཆ་བགོས་ཚོགས་ཆུང་གོང་ད་ཁོང་ཚོས་གི་དངུལ་འབོར་དེ་གཏན་འབེབས་གནང་ཐུག་ཡ་ད་མང་ཉུང་དེ་ཡ་བྱས་ད་གནས་སྟངས་ལ་དཔགས་པས་ད་ལོ་རེ་ལོ་རེ་མང་ཕྱིན་ཡ་དེ་འདི། ཕྱོགས་གཅིག་ནས་ག་རེ་བསྟན་གྱི་ཡོད་ཟེར་ན་ཨ་རིའི་ཆབ་སྲིད་ཚོགས་པ་ག་རེ་ཡིན་མིན་མ་ལྟོས་པར་བོད་ཀྱི་གནད་དོན་ཐོག་ལ་དང་ལྷག་པར་དུ་དཀའ་རྙོག་སེལ་ཡ་མཐའ་མའི་དམིགས་ཡུལ་དང་ད་ལྟའི་གི་ཅིག་མི་རིགས་ངོ་བོ་སྲུང་སྐྱོབ་བྱེད་ཡ་ལ་རྒྱབ་སྐྱོར་དེ་མུ་མཐུད་གནས་དགོས་པ་དེ་ཡིན་པ་ཡིན་ན་ཅིག་ག་རེ་ཁྱད་པར་ཡོད་ཟེར་ན་དེ་སྔ་གྲོས་ཚོགས་གལ་ཆེ་གོང་དུ་ཁོང་དོན་གཅོད་བཀའ་འདྲི་ཞུས་པ་དེ་ནི་གྲོས་ཚོགས་ཀྱི་དགོངས་གཞི་ག་རེ་ཟེར་ན་འདི་དངུལ་གཏོང་བ་འདི་བརྒྱུད་ཅིག་བོད་པའི་སྤྱི་ཚོགས་ལ་ཡ་རོགས་རམ་ཅིག་དམིགས་ཡུལ་མཐའ་མ་དེ་འགྲུབ་ཐུབ་ཡ་རོགས་པ་བྱེད་ཡ་དེ་འདི་ཐོག་མར་སྐུ་མདུན་བཀའ་ཡི་རང་ནང་ནས་གྲོས་ཚོགས་ལ་ཡོང་དེ་དང་ང་ཚོའི་གྲོས་ཚོགས་འཐུས་མི་ལས་བྱེད་བྱེད་པོ་རྒྱབ་སྐྱོར་བ་དེང་སང Patrick Leahy ལྟ་བུ་ཡིན་ན་ད་ད་ལོ་འཁྱུར་ཚར། ད་གྲོས་ཚོགས་འཐུས་མི་གསར་པ་ལ་ཁོང་ཚོ་ལ་ཐོག་མར་ངོ་སྤྲོད་གནང་སྟངས་དེ་འདྲ་རེད་ད་ཟེར་ཡ་དེ་ད་ང་ཚོའི་ལས་འགན་ཆགས་བསྡད་ཡོད་གྲོས་ཚོགས་ལ་ད་འདི་སྐོར་ལ་ཅུང་ཙམ་ཞིག་གསུང་རོགས་བྱེད་དང་ད་སྐར་མ་གཅིག་མི་ཞིག་མེད་རོགས་ད་ལྟ་འདི་བོད་རྒྱ་དཀའ་རྙོག་སེལ་ཐབས་ཀྱི་ཁྲིམས་འཆར་དེ། དེའི་ད་ལྟ་གྲོས་ཚོགས་གོང་མ་ནང་ལོ་བཏོན་ཚར་ཡོད་རེད་ཨ་ནི་དེ་གྲོས་ཚོགས་གོང་མ་གིས་གཅིག pass བྱས་ན་ད་དེ་སྐོར་གཏན་འབེབས་བྱས་ན་ཨ་ནི་ད་ལྟ་དེ་སྲིད་འཛིན་གིས་མཚན་རྟགས་བཀོད་ནས་ཨ་ནི་ད་ཁྲིམས་འཆར་ཆགས་དགོས་རེད་པ། ད་ལྟ་འགྲོ་སྟངས་དེ་ང་ཚོ་གཞི་ནས་འགོ་བཙུགས་ཚར་ཚར་བ་ད་ཡིན་ནའི་ད་ལྟ་ད་ང་ཚོ་བཀའ་མོལ་གནང་པའི་སྐབས་ལ་གྲོས་ཚོགས་གསར་པ་ཆགས་དེ། གྲོས་ཚོགས་གསར་པ་དེ་ད་ང་ཚོ་བཀའ་མོལ་གནང་པའི་ཉི་མ་དེ་ད་ལྟ་ཚེས། དགུ་རེད། དེ་ཡིན་པས་ན་ད་གྲོས་ཚོགས་གཞི་ནས་གྲོས་ཚོགས་འོག་མ་ཡིན་ནའི་འགོ། ལས་ཀ་བྱེད་འགོ་བཙུགས་ཡས་ཐུག་རོ་ད་གཞི་ནས་ཡང་བསྐྱར་ངོ་སྤྲོད་བྱས་རྗེས་དེའི་ལས་འཆར་དེ་གཞི་ནས་འགོ་བཙུགས་དགོས་ཞེས་ཡིན་དུས། ད་དེ་གྲོས་ཁྲིམས་འཆར་འདི་ནང་ལོ་ལ་བརྗོད་དོན་གཅིག་དེ། ཨ་ནི་ད་ལྟ་དེ་རྒྱ་ནག་གིས་བོད་དེ་གནའ་སྔ་མོ་ནས་ཀྱི་རྒྱ་ནག་གི་ཆ་ཤས་རེད་ཟེར་ཡས་དེ་ལ་ཨ་མི་རི་ཀ་གཞུང་གིས་ངོས་ལེན་མེད་ཟེར་ཡོད་དུས་ད་ཁྲིམས་འཆར་འདི་གཏན་འབེབས་བྱེད་ཐུབ་པ་ཡིན་ན་ཨ་མི་རི་ཀ་གཞུང་གིས་བོད་དེ་རྒྱ་ནག་གི་ཆ་ཤས་མིན་པ་གཞུང་རང་གི་ངོས་ལེན་དང་ཁས་ལེན་དེ་འདྲའི་འདྲ་པོ་ཅིག་ཆགས་འགྲོ་གི་ཡོད་རེད་པས། ད་དུང་སྐར་མ་གཅིག་ནང་གསུང་རོགས་བྱེད། ཨ་ལེ་ད་དེ་ང་རང་ཚོར་མཚོན་ན་ད་བོད་རྒྱ་དཀའ་རྙོག་སེལ་དགོས་ཡོད་ན་ད་དངོས་ཡོད་དང་ལོ་རྒྱུས་ཀྱི་དེ་ལ་གཞི་བཞག་དགོས་དེ་གལ་ཆེན་པོ་ཡོད་དུས་དེ་འདྲ་བྱེད་ཆེད་ད་རེས་ཀྱི་ང་ཚོའི་ད་ཅིག་རྒྱ་ནག་དང་ད་ཅིག་བཙན་བྱོལ་བོད་མིའི་སྒྲིག་འཛུགས་དང་རྒྱལ་བ་རིན་པོ་ཆེ་གི་ད་ལྟ་སྐུ་ཚབ་མི་སྣ་འདི་བར་ལ་བཀའ་མོལ་ཡོང་ཡས་ཀྱི་ད་འདི་འདི་ལ་ཡང་ང་ཚོར་མཚོན་ན་ཤུགས་དང་ཅིག་ནུས་པ་སྤུངས་ཐུབ་ཡས་ཀྱི།

ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་ལས་རིམ་ཁག་སྙན་སྒྲོན་ཞུས་ཟིན་པ་ཡིན། ཐེངས་འདིའི་ལས་རིམ་བཀོད་སྒྲིག་གནང་མཁན་གཡུ་སྒྲོན་ལགས་དང། ལས་རིམ་ངོ་སྤྲོད་དང་གསར་འགྱུར་ཁག་ཕབ་བསྒྱུར་གྱིས་སྙན་སྒྲོན་ཞུ་མཁན་གུས་པ་ཚབ་དངོས་གྲུབ་ཡིན། རྣམ་པ་ཚོས་ང་ཚོའི་ལས་རིམ་ཁག་གསན་པར་ཐུགས་རྗེ་ཆེ།